ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཁྲོན་ནས VOA ཨ་རི་རླུང་འཕྲིན་ཁང་གི་ལས་རིམ་གསན་མཁན་གཞིས་བྱེས་བོད་མི་ཡོངས་ལ་སྐུ་ཁམས་བཟང་བའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་བོད་ཀྱི་ལོ་གསར་གྱི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཕྱི་ཚེས་བཅོ་ལྔ་ཉིན་གྱི་བོད་ནང་གི་ང་ཚོའི་སྔ་དྲོའི་ལས་རིམ་ཁག་འགོ་འཛུགས་ཞུ་གི་ཡིན་ང་ད་རིང་གི་ལས་རིམ་འདི་གཙོ་གཉེར་ཞུ་མཁན་རིག་འཛིན་ཡིན། ང་པད་མ་བདེ་ཆེན་ཡིན་དེ་རིང་གི་ལས་རིམ་ནང། བོད་ཀྱི་ནང་ལ་རྒྱ་ནག་གཞུང་གིས་ཆུ་མཛོད་འཛུགས་སྐྲུན་དང་བོད་མི་གནས་སྤོར་བྱེད་པར་ངོ་རྒོལ་བྱས་པའི་གནས་ཚུལ་དང།
ཨ་མེ་རི་ཁའི་གྲོས་ཚོགས་འོག་མའི་བོད་རྒྱའི་རྩོད་གཞི་ཐག་གཅོད་ཀྱི་ཁྲིམས་འཆར་ལ་རིང་མིན་འོས་བསྡུ་གནང་འཆར་ཡོད་པའི་སྐོར།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གསར་དུ་འདེམས་ཐོན་བྱུང་བའི Finland ཡུལ་གྱི་སྲིད་འཛིན་མཆོག་ལ་འཚམས་འདྲི་སྩལ་གནང་མཛད་འདུག་པ་དང།
བོད་ཀྱི་ཆབ་སྲིད་བཙོན་པ་གྲྭ་ཆུང་རང་ཅག་ལ་རྒྱ་ནག་གིས་འཛིན་བཟུང་བྱས་ནས་ལོ་གཅིག་སོང་ཡོད་ན་ཡང་གར་སོང་ཆ་མེད་ཀྱི་གནས་སྟངས་སོགས་ཀྱི་གནས་ཚུལ་ཁག་སྙན་སྒྲོན་ཞུ་རྒྱུ་ཡོད་པས་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་མུ་མཐུད་ནས་གསན་བཞེས་གནང་རོགས། ད་ལྟ་ཐོག་མ་ད་རིང་གི་རྒྱལ་སྤྱིའི་གསར་འགྱུར་གལ་ཆེ་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཨུ་རུ་སུས་ཡུཀ་རེན་བཙན་འཛུལ་བྱས་ཏེ་ལོ་ངོ་གཉིས་འཁོར་ལ་ཉེ་བའི་སྐབས་སུ། ཨ་མི་རི་ཀའི་བདེ་སྲུང་དྲུང་ཆེ Lloyd Austin གྱིས་མཐུན་ཕྱོགས་རྒྱལ་ཁབ་ཚོས་མཉམ་དུ་ཡུཀ་རེན་ལ་རོགས་རམ་བྱ་ཕྱོགས་ཐད་ལ་དྲ་ལམ་ཐོག་ནས་ཚོགས་འདུ་སྐོང་ཚོགས་དང་གཙོ་སྐྱོང་གནང་ཡོད་པ་རེད། དེ་ཡང་བདེ་སྲུང་དྲུང་ཆེ Austin གྱིས་ཡུཀ་རེན་གྱི་བདེ་འཇགས་འབྲེལ་མཐུད་ཚོགས་པ་ལ་གཏམ་བཤད་གནང་བའི་སྐབས་སུ་གསུངས་དོན་ལ་ཡུཀ་རེན་གྱིས་རང་ཉིད་ཀྱི་འཚོ་གནས་ཐུབ་མིན་ཐད་ལ་འབད་བརྩོན་བྱེད་བཞིན་པའི་སྐབས་སུ་ང་ཚོ་གཟུར་གནས་བྱེད་ཐབས་ཡོད་མ་རེད། ཡུཀ་རེན་གྱིས་མགོ་བཏགས་ཞུ་གི་མ་རེད་ལ་ང་ཚོས་ཀྱང་མགོ་བཏགས་ཞུ་རྒྱུ་ཡོད་མ་རེད་ཅེས་ནན་བརྗོད་བྱས་འདུག། ཐོག་མའི་ཆར་སྐུ་ཞབས Austin ཡུ་རོབ་གྲོང་ཁྱེར་སྦྲ་སིལ་ལ་ཆེད་ཕེབས་གནང་རྒྱུའི་འཆར་གཞི་ཡོད་ཅིང་ནད་མནར་གྱིས་རྐྱེན་པས་ཁོང་ཡུ་རོབ་ལ་ཆེད་ཕེབས་གནང་ཐུབ་མེད་པ་རེད། ཨ་མེ་རི་ཁའི་བདེ་སྲུང་ལྷན་ཁང་གི་མགྲིན་ཚབ་པ་སེབ་རི་ནཱ་སིང་གིས་གསར་འགོད་པ་ལ་གསུངས་དོན་བྱས་ན་ཨ་མེ་རི་ཁས་ཡུཀ་རེན་ལ་མུ་མཐུད་ནས་རྒྱབ་སྐྱོར་བྱ་མིན་དེ་ལ་འབྲེལ་ཡོད་རྒྱལ་ཁབ་ཚོས་གླེང་སློང་བྱ་སྲིད་པ་རེད། འོན་ཏེ་ཡུཀ་རེན་ལ་རོགས་རམ་མཁོ་སྤྲོད་བྱེད་རྒྱུར་ང་ཚོས་གྲོས་ཚོགས་ཀྱི་ཆོག་མཆན་འགོད་ཀྱི་ཡོད་རེད། ལོ་སྔོན་མའི་ཟླ་བ་བཅུ་གཉིས་པ་ནས་བཟུང་ཨ་མེ་རི་ཁས་ཡུཀ་རེན་ལ་རོགས་རམ་གང་ཡང་གནང་ཐུབ་མེད་པ་རེད། འོན་ཏེ་འདས་པའི་རེས་གཟའ་ཟླ་བའི་ཉིན་ཨ་མེ་རི་ཁའི་གྲོས་ཚོགས་ཀྱིས་ཡུཀ་རེན་ལ་ཨ་སྒོར་ཐེར་དྲུག་ཅུ་ཙམ་གྱི་རོགས་རམ་མཁོ་སྤྲོད་བྱ་རྒྱུའི་གྲོས་ཆོད་ཅིག་ལ་མིང་རྟགས་བཀོད་ཡོད་ཅིང། གྲོས་ཆོད་དེ་གཏན་འབེབས་ཐུབ་རྒྱུར་སྤྱི་མཐུན་ཆབ་སྲིད་ཚོགས་པ་གྲོས་ཚོགས་འོག་མའི་འཐུས་མི་ཁག་ཅིག་གིས་དགག་པ་རྒྱག་གི་ཡོད་པ་རེད། དེ་ག་ནང་བཞིན་རེས་གཟའ་ཕུར་བུའི་ཉིན་གྲོང་ཁྱེར་སྦྲ་སེལ་ནང་ལ་ནེ་ཀྲོ་ཡི་བདེ་སྲུང་བློན་ཆེན་རྣམ་པ་ལྷན་འཛོམས་གནང་འཆར་ཡོད་པ་དང་སྐབས་དེར་ཡུཀ་རེན་གྱི་གནད་དོན་དེ་ལ་གོ་བསྡུར་གཙོ་བོ་ཡོང་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། ཡང་དེ་དང་འབྲེལ་བའི་ཐོག་ལ་ཞུ་ཡ་ལ་ཨ་མི་རི་ཀའི་གྲོས་ཚོགས་གོང་མ་ནས་ཡུཀ་རེན་དང་ཨི་སི་རེལ་ཐའེ་ཝན་བཅས་ཀྱི་ཆེད་དུ་ཨ་སྒོར་ཐེར་འབུམ་དགུ་བཅུ་གོ་ལྔ་ལྷག་ཙམ་ཞིག་གཏོང་རྒྱུའི་ཐོག་ལ་མོས་མཐུན་ཆོག་མཆན་བྱུང་ཡོད་པ་རེད། ཕྱི་རྒྱལ་གྱི་རོགས་རམ་ཁྲིམས་འཆར་དེར། གྲོས་ཚོགས་གོང་མའི་འཐུས་མི་བདུན་ཅུ་དོན་དགུས་རྒྱབ་སྐྱོར་དང་འཐུས་མི་ཉི་ཤུ་རྩ་དགུས་དགག་བྱ་བྱས་ཏེ་མང་མོས་ཀྱི་ཐོག་ནས་གཟའ་མིག་དམར་ཉིན་གཏན་འབེབས་བྱུང་ཡོད་པ་རེད། དེ་དང་ཕྱོགས་མཚུངས་ཡུཀ་རེན་གྱི་སྲིད་འཛིན་བྷེ་ལོ་དི་མེར་ཛེ་ལན་སི་ཀི་ཡིས་འཕྲལ་དུ་བཀའ་དྲིན་ཆེན་པོ་བྱུང་བ། X། དྲ་ལམ་གྱི་ཐོག་ལ་གསལ་སྟོན་གནང་སྟེ་ཨ་མི་རི་ཀའི་རོགས་སྐྱོར་འདི་ཡིས་ཨུ་རུ་སུའི་འཇིགས་སྐུལ་ལས་མིའི་སྲོག་སྐྱོབ་རྒྱུར་ཕན་ཐོགས་ཡོད། ཨ་མི་རི་ཀའི་རོགས་རམ་གྱིས་ཡུག་ཀེ་རེན་གྱི་ནང་ལ་དྲང་བདེན་གྱི་ཞི་བདེ་སྐྲུན་གྱི་ཡོད་པ་དང་ཕྱོགས་མཚུངས་གོ་ལའི་བརྟན་བརླིང་སླར་གསོ་བྱེད་རྒྱུ་ཐག་ཉེ་རུ་འགྲོ་གི་ཡོད་པ་བཅས་ཀྱིས་ཨ་རི་བ་ཡོངས་རྫོགས་དང་དེ་བཞིན་རང་དབང་ལྡན་པའི་འཛམ་གླིང་ཆ་ཚང་གི་ནང་ལ་བདེ་འཇགས་དང་དཔལ་འབྱོར་ཕུན་སུམ་ཚོགས་པ་སྐྲུན་ཤུགས་ཆེ་རུ་གཏོང་གི་རེད་ཅེས་གསུངས་འདུག་རྩ་བའི་ཕྱི་རྒྱལ་གྱི་རོགས་རམ་ཕོན་ཆེ་དེ་འབྱོར་ཕྱོགས་ཐོག་ལ་གྲོས་ཚོགས་གོང་མའི་ནང་ལ་མང་མོས། གཏན་འབེབས་བྱུང་ཡོད་ན་ཡང་ཁྲིམས་འཆར་དེར་གྲོས་ཚོགས་འོག་མའི་ནང་ལ་ག་རེ་བྱས་ཡོང་བསམ་པ་ཞིག་ཡོད་རེད།
ཨི་ཟི་རལ་གྱིས་གྷ་ཛའི་ལྷོ་ཕྱོགས་ཁུལ་ལ་དམག་འཐབ་བྱ་རྒྱུ་མེད་ལུགས་རེས་གཟའ་ལྷག་པའི་ཉིན་ཏུར་ཀི་ཡི་སྲིད་འཛིན་རེ་སིབ་ཏཱ་ཡིབ་ཨེར་དོ་གན་དང་ཨི་ཇེབ་ཀྱི་འགོ་ཁྲིད་གཉིས་ཀྱིས་དགོས་འདུན་བཏོན་ཡོད་པ་རེད། དེ་ཡང་འདས་པའི་ལོ་ངོ་མང་པོའི་རིང་ཏུར་ཀི་དང་ཨི་ཇེབ་གཉིས་ཀྱི་འབྲེལ་ལམ་ཧ་ཅང་སྡུག་པོ་བྱུང་ཡོད་ཅིང་ཉེ་བའི་དུས་སུ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་ཇེ་བཟང་དུ་འགྲོ་འགོ་བཙུགས་ཡོད་པ་རེད། དཀྱིལ་ཤར་ཡུལ་གྲུ་ཡུ་ནཱའི་ཊེཌ་ཨ་རབ་ཨེ་མི་རིས་ལ་འཚམས་གཟིགས་གནང་བའི་རྗེས་སུ་ཏུར་ཀི་གི་སྲིད་འཛིན་ཨི་ཇེབ་ཀྱི་རྒྱལ་ས་ཀཱའི་རོ་ལ་ཆིབས་གནང་བ་དེ་ནི་འདས་པའི་ལོ་ངོ་བཅུ་ཕྲག་གཅིག་གི་རྗེས་སུ་ཏུར་ཀི་གི་སྲིད་འཛིན་ཞིག་ཨི་ཇེབ་ལ་ཕེབས་པ་ཐོག་མ་དེ་ཡང་ཆགས་ཀྱི་ཡོད་པ་རེད། ཨི་ཇེབ་ཀྱི་གཞུང་གཉེར་གསར་འགྱུར་བརྒྱུད་ལམ་ཁག་གི་གནས་ཚུལ་སྤེལ་གསལ་ལ་གཞིགས་ན། གཟའ་འཁོར། རེས་གཟའ་ལྷག་པའི་ཉིན་སྐུ་ཞབས་ཨེར་དོ་གན་དང་ཨི་ཇེབ་ཀྱི་སྲིད་འཛིན། Abdel Fattah al-Sisi། གཉིས་ཀྱིས་ཨི་ཇེབ་ཀྱི་སྲིད་འཛིན་གྱི་ཕོ་བྲང་ནང་ལ་མཇལ་མོལ་གནང་ཡོད་ཅིང་ཁོང་གཉིས་ཀྱི་མཇལ་མོལ་སྐབས་སུ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་དང་མངའ་ཁོངས་ཀྱི་གནད་དོན་སོགས་ཀྱི་སྐོར་ལ་གྲོས་མོལ་གནང་ཡོད་པ་དང་ལྷག་པར་དུ་གྷ་ཛའི་དམག་འཐབ་སྐོར་ལ་གྲོས་མོལ་གནང་ཡོད་པའི་གནས་ཚུལ་ཐོན་འདུག་ཨི་ཇེབ་ཀྱི་སྲིད་འཛིན་ཨལ་སི་སི་གིས་བཤད་དོན་བྱས་ན་གྷ་ཛའི་ནང་དེ་མ་ཉིད་དུ་མེ་འཕེན་མཚམས་འཇོག་དགོས་པ་དང་ནུབ་མཚོ་ཁར་ཞི་བདེ་བརྟན་ལྷིང་དགོས་པ། དེ་ག་ནང་བཞིན་རང་བཙན་གཙང་བའི་པེ་ལེ་སི་ཐན་གྱི་རྒྱལ་ཁབ་གསར་འཛུགས་བྱ་རྒྱུ་དེ་ལ་གྲོས་མོལ་འགོ་འཛུགས་དགོས་པ་སོགས་ང་ཚོ་གཉིས་བར་ལ་མོས་མཐུན་བྱུང་སོང་ཅེས་འགྲེལ་བརྗོད་བྱས་འདུག། ཟླ་ཉིན་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ལ་ཧ་མ་སི་ཡིས་ཨིསི་རལ་ཐོག་ལ་བཙན་རྒོལ་བྱས་པའི་སྐབས་སུ་བཙན་ཁྲིད་བྱུང་བའི་མི་སྣའི་ནང་མི་ཁག་ཅིག་གིས་རྒྱལ་སྤྱིའི་ནག་ཉེས་ཁྲིམས་བཤེར་ཁང་གིས་ཧ་མ་སི་ཡི་མི་སྣ་བཙན་ཉར་བྱས་པའི་ཐོག་ལ་ཁྲིམས་བཤེར་གནང་རོགས་ཅེས་ཞུ་འབུལ་བྱས་འདུག། བཙན་ཉར་བ་དང་གར་སོང་ཆ་མེད་དུ་གྱུར་པའི་མི་སྣའི་ནང་མི་སྡེ་ཚོགས་ཤིག་གིས་གཟའ་ལྷག་པའི་ཉིན་ཏཱ་ཧེག་ནང་རྟེན་གཞི་བྱས་པའི་རྒྱལ་སྤྱིའི་ཁྲིམས་ཁང་དེར་ཞུ་གཏུག་བྱས་པའི་ནང་ལ་ཁོང་ཚོས་མི་སྣ་བཙན་ཉར་བྱས་པའི་བྱ་སྤྱོད་དང་དེ་བཞིན་བཙན་ཤེད་ཀྱིས་གར་སོང་ཆ་མེད་དུ་བཏང་བ་དང་ཚུལ་མིན་གྱི་དྲག་སྤྱོད་ཀྱི་ནག་ཉེས་དང་སྡུག་སྦྱོང་མནར་གཅོད་དང་གཞན་ཡང་ཧ་ཅང་ཚབས་ཆེའི་ངན་སྤྱོད་སོགས་ཀྱི་བྱེད་གཏེ་ཚོར་ཁྲིམས་སྦྱོར་གནང་རོགས་ཅེས་ཞུ་འབུལ་བྱས་ཡོད་པ་རེད། ཧ་མ་སི་ཡིས་དེ་ཉིན་ཨི་སི་རལ་ནང་བཙན་འཛུལ་བྱས་པའི་སྐབས་སུ་མི་གྲངས་ཆིག་སྟོང་ཉིས་བརྒྱ་སྐོར་ཞིག་ལ་སྲོག་སྐྱོན་དང་གཞན་ཉིས་བརྒྱ་ལྔ་བཅུ་ཙམ་ཞིག་གཏའ་མར་བཙན་ཉར་བྱས་ནས་ཡོད་པ་རེད། ཡང་གཟའ་འཁོར་རྗེས་མ་དཀྱིལ་ཤར་ཡུལ་གྲུ་ཀ་ཏར་ནང་ལ་ཨབ་གྷ་ནི་སི་ཐན་གྱི་གནད་དོན་ཐད་ལ་ཉིན་གྲངས་གཉིས་ཀྱི་རིང་རྒྱལ་སྤྱིའི་རང་བཞིན་ལྡན་པའི་ལྷན་འཛོམས་གཞི་རྒྱ་ཆེན་པོ་ཞིག་འཚོག་རྒྱུ་བྱེད་ཀྱི་ཡོད་པ་དང་ལྷན་འཛོམས་དེ་ལ་ཨབ་གྷ་ནི་སི་ཐན་དབང་སྒྱུར་བྱེད་མཁན་ཏཱ་ལི་བན་གྱི་སྐུ་ཚབ་ཚོ་མཉམ་ཞུགས་བྱ་རྒྱུ་རྒྱལ་ཚོགས་ཀྱིས་རེ་བ་བྱེད་ཀྱི་ཡོད་པ་རེད། འོན་ཏང་ཏཱ་ལི་བན་ཚོགས་པའི་མགྲིན་ཚབ་པ་ཨ་མིར་ཁཱན་མུག་ཏར་ཏཱ་ཡིས

འཛིན་བཟུང་བྱས་ཏེ་ལོ་ངོ་གཅིག་ལྷག་འགོར་ཡོད་པ་དང་ད་ལྟ་ད་དུང་གར་ཡོད་ཅི་བྱུང་གི་གནས་ཚུལ་ཤེས་རྟོགས་མེད་པའི་སྐོར་ལ། མིང་དངོས་སུ་བརྗོད་འདོད་མེད་མཁན་གྱི་གནས་ཚུལ་མཁོ་སྤྲོད་པ་ཞིག་གིས་འདི་ག་རླུང་འཕྲིན་ཁང་ལ་བརྗོད་དོན། རྩོམ་པ་པོ་གདོང་རང་ཆགས་སམ་ཡང་ན་མིང་དངོས་སུ་བསྟན་འཛིན་མཁྱེན་རབ། ད་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ནས་ལོ་གཅིག་ལྷག་འགྲོ་གི་ཡོད་རེད་དེ་མོ་རེད། སྤྱིར་བཏང་ཁོང་འཛིན་བཟུང་བྱས་པའི་རྒྱུ་མཚན་འདྲ་གཞིགས་ན། གཅིག་འོས་འདིའི་ཁ་པར་ནང་ལ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་རེད་དེ་ནི། འདི་ཡི་འཕྲིན་དག་དེ་མོ་གང་ནས་འདི་འཕྲུལ་དེབ་ཡོད་གི། དེ་མོ་མང་ཞིག་ཉར་ཚགས་བྱས་ནས། ཡོད་གི་བྱས་ནས་རྒྱ་ནག་གཞུང་གིས་བཟུང་སོང་ན་རེད་འདུག་བཟུང་ནས་ད་ལོ་གཅིག་ལྷག་ཟིན་གོ་འདུག་དེ་མོ་རེད། དེ་ལྟར་ཁོང་གིས་བརྗོད་དོན་ལྟར་ན་སྐྱེས་ཡུལ་ཉག་ཆུ་རྫོང་ནས་ཡིན་པའི། གཞོན་སྐྱེས་རྩོམ་པ་པོ་སྨྱུག་མིང་ལ་གདོང་རང་ཆགས་དང། དངོས་མིང་ལ་བསྟན་འཛིན་མཁྱེན་རབ་ལགས། གསལ་བཤད་ཅི་ཡང་མེད་པའི་སྒོ་ནས་དོན་མེད་ལ། རྒྱ་ནག་གཞུང་གིས་འཛིན་བཟུང་བྱས་ནས་ལོ་ངོ་གཅིག་ལྷག་འགོར་ཡོད་པ་རེད། ཁུངས་ལུང་ཅི་ཡང་མེད་པའི་སྒོ་ནས་གླེང་སློང་ཞིག་འགྲོ་བཞིན་པ་ལྟར་ན། གྲྭ་བསྟན་འཛིན་མཁྱེན་རབ་ལགས་ཀྱིས་རང་གི་ཁ་པར་ནང། གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཞིག་ཉར་ཚགས་བྱས་ཡོད་ལུགས་དང། དེ་བཞིན་སྤྱི་སྟེགས་དྲྭ་ཚིགས་དུ་འཕྲུལ་དེབ་འགའ་ཉར་ཚགས་བྱས་ཡོད་ལུགས་ལ་བསྙད་ནས། རྒྱ་ནག་གཞུང་གིས་འཛིན་བཟུང་བྱས་སོང་བ་རེད་ཟེར་མོད། ད་རག་བར་དུ་རྒྱ་ནག་གཞུང་གིས་རྒྱུ་མཚན་ཅི་ཡིན་སོགས་གསལ་བཤད་བྱས་ཡོད་པ་མ་རེད་ལ། དགེ་འདུན་པ་ཁོང་འཛིན་བཟུང་བྱས་ནས་ལོ་ངོ་གཅིག་ལྷག་འགོར་ཡོད་པ་དང། ད་ལྟའི་ཆར་ཁོང་གར་ཡོད་ཅི་བྱུང་དང་ཡང་ན་ཁྲིམས་འགལ་ནག་ཉེས་ཅི་བསགས་ཁྲིམས་གཏུགས་ཀྱི་རང་བཞིན་སོགས་ཀྱི་སྐོར་ནས་སྐད་ཆ་ཅི་ཡང་གོ་ཐོས་མི་འདུག་ཅེས་དང། ཁོང་གི་ཨ་མ་གིས་དཔེ་སེམས་འཚབ་ཆེན་པོ་བྱས་ནས་དེ་ནས་ཨ་མ་གི་འཕྲོད་བསྟེན་གནས་སྟངས་ཧ་ཅང་སྐྱོ་བོ་ཆགས་ཏེ། གནས་སྟངས་དེ་མོ་ཞིག་རེད་དེ་ནི་ད་ལྟའི་ཆར་དུ་ཡིན་ན་ཁོང་ག་བ་ཡོད་མེད་དང་བཙོན་ཁང་གང་ཞིག་ན་ཡོད་མེད་དང་ནང་བཞིན་འཕྲོད་བསྟེན་གྱི་གནས་སྟངས་བྱུང་མེད་མེད་དུ་ཚང་མ་ལ་གསལ་ཁ་ཅི་ཡང་མི་འདུག། ཡང་ཁོང་གིས་མུ་མཐུད་དུ་བརྗོད་དོན་ལྟར་ན་དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས། འཛིན་བཟུང་བྱས་པ་ནས་ད་རག་བར་དུ་གནས་ཚུལ་གོ་ཐོས་མེད་པར་བརྟེན། ཁོང་གི་ཨ་མས་རང་གི་བུ་གི་ཆེད་དུ་སེམས་ཁྲལ་ཚད་མེད་བྱས་ཏེ། ད་ལྟའི་ཆར་སྐུ་གཟུགས་ཀྱི་གནས་སྟངས་ཧ་ཅང་གི་སྐྱོ་བོར་གྱུར་འདུག་པས། གནས་སྟངས་ཡ་ང་བ་ཞིག་རེད་འདུག་ལ། གྲྭ་བསྟན་འཛིན་མཁྱེན་རབ་ལགས་བཙོན་འཇུག་གང་དུ་བྱས་ཡོད་མེད་དང། སྐུ་གཟུགས་འཕྲོད་བསྟེན་གྱི་གནས་སྟངས། ཡང་ན་སྐུ་འཚོ་བཞུགས་གང་ཡིན་སོགས་ཅི་ཡང་གོ་ཐོས་མི་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། དེ་ལྟར་ན་སྨྱུག་མིང་ལ་ལྡོང་རང་ཆགས་དང་དངོས་མིང་ལ་བསྟན་འཛིན་མཁྱེན་རབ་ལགས་ནི། བོད་ནང་གི་ཉག་ཆུ་རྫོང་འོ་ཐོག་རྨ་ཐ་སྡེ་བ་ནས་ཡིན་པ་དང། དེ་སྔ་འོ་ཐོག་དགོན་པ་དང་ལི་ཐང་དགོན་ཆེན། རྫ་ཆུ་ཁ་བ་སོགས་ནས་སློབ་གཉེར་གནང་སྟེ། ཁོང་ནི་བོད་རྒྱ་གཉིས་ཀྱི་སྐད་ཡིག་གི་ཤེས་ཚད་ཡག་པོ་ཡོད་པ་མ་ཟད། རྒྱུན་དུ་རྩོམ་ཡིག་འབྲི་རྒྱུར་གོམས་གཤིས་ཡོད་མཁན་ཞིག་ཡིན་འདུག་ལ། ཁོང་གི་ཁྱིམ་ནང་དུ་དགུང་ལོ་ལྔ་བཅུ་ང་གསུམ་ཙམ་ཡིན་པའི་ཨ་མ་ཕུར་བདེ་ལས་མེད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཝི་ཨོ་ཨེ་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན།

ཆུ་མཛོད་རྒྱག་བཞིན་ཡོད་པར་བརྟེན་ནས་མང་ཚོགས་གནས་སྤོ་དགོས་རྒྱུའི་བཙན་བསྒོ་གཏོང་བཞིན་ཡོད་པར་ངོས་ལེན་མེད་པའི་སྲིད་བྱུས་དེ་མཚམས་འཇོག་བྱེད་དགོས་ཞེས་དགོས་འདུན་བཏོན་ཡོད་འདུག་གནས་ཚུལ་དེ་འདི་ག་རླུང་འཕྲིན་ཁང་གི་དྲ་སྣང་ལས་རིམ་གཙོ་སྐྱོང་བ་ཚེ་རིང་སྐྱིད་ལགས་ཀྱིས་དྲ་རྒྱའི་ཐོག་ཏུ་ཡང་བཀོད་འདུག་པས་ཁོང་ལ་གནས་ཚུལ་དེ་ཤེས་རྟོགས་ཇི་ལྟར་བྱས་ནས་བྱུང་ཡོད་ཀྱི་ཐད་བཅར་འདྲི་ཁག་ཅིག་ཞུ་རྒྱུ་ཡིན། ཚེ་རིང་སྐྱིད་ལགས། གནས་ཚུལ་དེ་ཐོག་མ་དེ་ག་འདྲ་བྱུང་དང་འདི་ཕྱི་ག་ཚོད་འདྲ་བྱུང་གནང་ན་ཞུ་ཡིན། ལགས་སོ་རྒྱལ་མཚན་ལགས། ཐོག་མར་དེ་ལ་ད་ནང་ཞོགས་པ་སྔ་བོ་རྒྱུན་དུ་ནས་ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་བོད་ནང་གི་གནས་ཚུལ་མཁོ་སྤྲོད་གནང་མཁན་སྦེལ་ཇམ་དུ་གནས་སྡོད་བྱས་ཡོད་མཁན་གྱི་བོད་མི་གཅིག་གིས་ཨ་ནེ་བརྙན་པར་བསྐུར་ཡོང་རྗེས་ཁམས་སྡེ་དགེ་རྫོང་གི་རྫོང་སྲིད་གཞུང་གི་སྒོ་འགྲམ་ན་ནི་ང་ཚོའི་ས་གནས་མང་ཚོགས་མང་པོ་གཅིག་འཛོམས་བཞག་འདུག་འཛོམས་བྱས་ནས་ཞུ་གཏུག་བྱེད་ཀྱི་འདུག་ལབ་ནས་དེ་གནས་ཚུལ་དེ་མཁོ་སྤྲོད་བྱས་སོང་ད་ག་ནང་བཞིན་གྱི་བརྙན་པར་དེ་ཚོའི་སྒང་ལ་ད་བོད་ཀྱི་བོད་ནང་ནས་ཡར་འཇུག་བྱས་ཡོད་པའི་བརྙན་པར་དེ་ཚོའི་སྒང་ལ་ཡི་གེ་བྲིས་ཡོད་རྒྱུ་དེ་ན་ད་ཡི་གེ་དེ་ནི་སྡེ་དགེ་རྫོང་གི་སྲིད་གཞུང་གི་མདུན་དུ་ནི་རྫོང་དེའི་ས་ཁོངས་སུ་ཡོད་པའི་འབྲི་ཆུའི་བཞུར་རྒྱུན་དུ་ཆུ་མཛོད་རྒྱག་འཆར་ཡོད་པ་དང། ཆུ་མཛོད་འཛུགས་སྐྲུན་ལ་བརྟེན་ནས་ད་ང་ཚོའི་སྡེ་དགེ་རྫོང་ཁོངས་ཀྱི་ང་ཚོའི་བོད་མི་གི་སྡེ་བ་མང་པོ་ཅིག་གནས་སྤོར་དགོས་གནས་སྤོར་གྱི། བ་གི་བཙན་བཀའ་བཏང་གི་ཡོད་ས་རེད་ད་དེ་ལ་བོད་མི་ཚོ་སྤྱིར་བཏང་ནས་ཆུ་མཛོད་རྒྱག་ཡ་ལ་འདོད་པ་མེད་པ། དེའི་སྒང་ལ་ནི་བོད་མི་ཚོ་གནས་སྤོར་དགོས་ཡ་དེ་ལ་འདོད་པ་མེད་ལབ་བྱས་ནི་རྫོང་སྲིད་གཞུང་གི་དཔོན་པོ་དེ་ཚོ་ལ་ལས་འགུལ་དེ་མཚམས་འཇོག་དགོས་འདུག་ལབ་ནི་དེ་འཛོམས་ཡོད་བ་རེད་ཞུ་གཏུག་བྱེད་གི་ཡོད་བ་རེད་རེ་བ་ཞུ་གི་ཡོད་བ་རེད་ལབ་ནི། རྒྱ་ཡིག་དང་བོད་ཡིག་གཉིས་ཆ་གི་ནང་ད་ག་རང་བྲིས་བཞག་འདུག་ད་ཡིན་ན་ཡང་ང་ཚོ་ཟླ་ཚེས་གསལ་པོ་ཅིག་ཧ་གོ་གི་མི་འདུག་དེ་དུག་ལོག་དང་དེ་ཚོ་ལ་བལྟས་ན། ད་འདི་དུས་ཚོད་ད་ལྟ་དགུན་ཁ་གི་དུས་ཚོད་འདི་ཡིན་པ་ན་ཨ་ནི་ཁོང་རྣམ་པ་གི་ད་ལྟ་ང་ཚོ་སྒྲ་དེ་ནང་ནས་གོ་བ་ནང་བཞིན་གི་ཨ་ནི་ཁམས་སྐད་གསུང་གི་འདུག་ཨ་ནི་དེ་སྒང་ལ་དཀའ་ངལ་ད་དེ་འདྲ་མང་པོ་ཅིག་ཚོར་བ་ཆེན་པོ་གི་ཐོག་ནས་ཞུ་གཏུག་བྱེད་ཀྱི་འདུག་ད་ཡིན་ན་ཡང་ཁོང་རྣམ་པ་གི་ཞུ་གཏུག་དེ་རྫོང་སྲིད་གཞུང་གི་ངོས་ནས་ངོས་ལེན་བྱེད་ཀྱི་ཡོད་མེད་དང་ཨ་ནི་མང་ཚོགས་ལ་ད་ལན་ག་འདྲ་ཅིག་རྒྱག་གི་ཡོད་པ་ཁོ་ཚོའི་ཞུ་གཏུག་ལ་ཨ་ནི་བསམ་ཤེས་དང་ཡང་ན་གྲོས་བསྡུར་དེ་འདྲ་ག་འདྲ་བྱེད་ཀྱི་ཡོད་པ་དེ་ཚོ

གཏེར་ཁ་སྔོག་འདོན་ཡིན་ན་འདྲ་ཡང་ན། ཆུ་གློག་འཛུགས་སྐྲུན་དང་འདི་འདྲའི་བོད་མི་ཚོ་གནས་སྤོར་དགོས་བྱུང་བ་ལ་སོགས་པའི་ད་གང་ལྟར་རྒྱ་ནག་གཞུང་གི་སྲིད་ཇུས་དེ་འདྲའི་ལ་ངོས་ལེན་མེད་པ་དེ། ཞི་བ་གི་ཐོག་ནས་ཁྲིམས་དང་མཐུན་པ་གི་ཐོག་ནས་རེ་སྐུལ་དང་ཡང་ན་ཞུ་གཏུག་དེ་འདྲའི་བྱེད་དུས་སྐབས་དེ་ལ་ད་ལྟའི་ཡིན་ན་མ་ཉེས་ཁ་གཡོགས་བྱས་རྗེས་འཛིན་བཟུང་བྱས་ཡ་དང་འདི་འདྲའི་གི་ད་དཔེ་འཇོག་མང་པོ་ཅིག་ཡོད་དུས་སྐབས་ལ་བོད་མི་ཚོས་ད་ལྟ་ད་ཁམས་སྡེ་དགེའི། རྫོང་སྲིད་གཞུང་གི་སྒོ་མདུན་དུ་མི་མང་པོ་ཅིག་འཛོམས་ཡོད་པ་འདི་ལ་ད་གནས་སྟངས་ག་འདྲ་ཆགས་ཡོད་ན་བསམ་ན་སེམས་ཁྲལ་ཆེན་པོ་ཅིག་འདུག་དེ་མ་གཞི་ད་ད་ལྟ་ང་ཚོའི་བོད་ནང་གི་གནས་སྟངས་དེ་ཧ་ལས་བ་རྒྱུས་ལོན་བྱེད་ཡ་ཁག་པོ་དང་ཨ་ནི་དེ་འདྲ་ཡིན་པའི་སྐབས་ལ་གནས་ཚུལ་ཞིབ་ཕྲ་གཅིག་གོ་ཐུབ་ཀྱི་མི་འདུག།
ཚིག་ལགས་ད། ཁྱེད་རང་ད་ང་ཚོའི་ཅིག་དྲ་ལམ་གྱི་ལས་རིམ་གྱི་གཙོ་སྐྱོང་གནང་མཁན་ཅིག་བྱས་ཨ་ནི་དྲ་རྒྱ་ཐོག་ལ་ཡ་འདི་ད་བར་ཞིབ་པ་ཅིག་ད་ཞིབ་པ་ཅིག་གཟིགས་ཀྱི་ཡོད་རེད་ད་ང་ཚོ་དང་མ་འདྲ་ཞིབ་པ་ཅིག་གཟིགས་ཀྱི་ཡོད་རེད་བྱས་ཙང་ཅིག་གནས་ཚུལ་འདིའི་ཐད་ལ་ཡ་ཅིག་དྲ་རྒྱ་ཆེ་ད་གི་ནང་ལ་ཡ་ན་ཅིག་ཐོན་ཡོད་ན་མེད་ན།
ལགས་སོ་རྒྱལ་མཚན་ལགས་ད་ལྟ་གནས་ཚུལ་འདི་ཐོག་མ་ཕབ་ལེན་བྱས་ས་དེ་ང་ཚོ་ད་ལྟ་རྒྱ་ནག་གི་ནང་ལ་ད་བོད་པ་མང་པོ་གིས་བེད་སྤྱོད་གཏོང་བཞིན་པ་གི་མགྱོགས་འཕྲིན་ལབ་ན་འདྲ་གང་ལྟར་ཁོའི་ཧྲུའུ་ལབ་ཡ་དེའི་སྒང་ལ་དེའི་སྒང་གི་བརྙན་འཕྲིན་ཐུང་ཐུང་འཇོག་ས་དེ་འདྲའི་སྒང་ལ་འཇོག་བཞག་འདུག་དེ་ཡིན་ན་ཡང་ད་རྒྱུན་རིང་པོ་ཅིག་མ་འགོར་བ་བྱས་ཕལ་ཆེར་དེ་སུབ་འགྲོ་གི་རེད་བསམ་ནས་མི་མང་པོ་གི་སེམས་ཁུར་བྱེད་ཀྱི་བསྡད་བཞག་ཡིན་ན་ཡང་གནས་ཚུལ་དེའི་སྒང་ལ་ད་ཅིག་བོད་པ་དེ་ཚོ་གི་འདི་འདྲའི་བྱས་ནས་རྫོང་སྲིད་གཞུང་ལ་རྫོང་སྲིད་གཞུང་ལ་རེ་བ་ཞུ་གི་ཡོད་རེད་ཞུ་འབོད་བྱེད་ཀྱི་ཡོད་རེད་ལབ་ནས་བྲིས་འདུག

རྣམ་པ་ཚོས་གསན་བཞིན་པའི་ལས་རིམ་དེ VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རེས་གཟའ་མིག་དམར་ཉིན་མོ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་ལ་བོད་རྒྱའི་རྩོད་གཞི་ཐག་གཅོད་ཆེད་ཀྱི་ཁྲིམས་འཆར་དེ་ངོ་སྤྲོད་གནང་བའི་རྗེས་སུ་འོས་བསྡུ་གནང་ཐུབ་མེད་ཀྱང་གང་མགྱོགས་འོས་བསྡུ་གནང་འཆར་ཡོད་པའི་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་འདི་གའི་གསར་འགྱུར་པ་ལ་འགྲེལ་བརྗོད་བྱས་ཡོད་པའི་སྐོར་པ་སངས་ཡེ་ལགས་ཀྱིས་གནས་ཚུལ་སྙན་སྒྲོན་གནང་གི་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་བཅོ་གསུམ་རེས་གཟའ་མིག་དམར་གྱི་ཉིན་མོ་ཨ་བོད་རྒྱའི་རྩོད་གཞི་ཐག་གཅོད་ཀྱི་ཁྲིམས་འཆར HR ལྔ་གསུམ་གསུམ་ཟེར་བ་དེ་ཨ་རིའི་གྲོས་ཚོགས་འོག་མའི་ནང་དུ་ངོ་སྤྲོད་གནང་ཡོད་པ་དང་སྔ་ལོ་བོད་དོན་གྱི་ཐད་ལ་རྒྱབ་སྐྱོར་ཤུགས་ཆེ་གནང་མཁན Massachusetts གྱི་དམངས་གཙོ་སྲིད་དོན་ཚོགས་པའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Jim McGovern དང་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike McCaul རྣམ་གཉིས་ནས་གྲོས་འཆར་འདོན་པའི་ཁྲིམས་འཆར་དེ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་དུ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་བསྐྱར་ཞིབ་ཐོག་སྤྱི་མོས་ཀྱི་རྒྱབ་སྐྱོར་ཐོབ་པའི་རྗེས་ལ་ད་རེས་གཟའ་མིག་དམར་སྤྱི་ཟླ་གཉིས་པའི་ཚེས་བཅོ་གསུམ་གྱི་ཉིན་མོ་གྲོས་ཚོགས་འོག་མའི་ནང་དུ་ངོ་སྤྲོད་གནང་པ་ཞིག་ཡིན་པ་དང་གང་མགྱོགས་གྲོས་ཚོགས་འོག་མའི་ནང་དུ་འོས་བསྡུ་གནང་འཆར་ཡོད་པའི་སྐོར་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ནས་འདི་གར་འགྲེལ་བརྗོད་གནང་གསལ། ཁེ་ས་ཉིན་གུང་རྒྱབ་ལ་ད་ལྟ་བོད་རྒྱ་རྩོད་གཞི་ཐག་གཅོད་ཆེད་ཀྱི་ཁྲིམས་འཆར་ཟེར་ཡ་འདི་ད་ལྟ Promoting a Resolution to the Tibet-China Dispute Act ཟེར་ཡ་འདི་ཨ་ནི་གྲོས་ཚོགས་འོག་མའི་སྡིངས་ཆ་སྒང་དེ་བཏོན་གནང་བ་རེད། ཐུགས་དྲན་གསོས་ན་ཁ་སང་གྲོས་ཚོགས་འོག་མའི་ཕྱི་སྲིད་ཚོགས་ཆུང་ནང་ལོགས་ལ་འདི་བསྐྱར་ཞིབ་གནང་རྗེས་ནས་ཨ་ནི་འདི་ནས་སྤྱི་མོས་ཀྱི་ཐོག་ནས་ཐོན་པ་རེད་ཨ་ནི་ད་ལྟ་གྲོས་ཚོགས་འོག་མའི་སྡིངས་ཆ་སྒང་དེ་ཁེ་ས་ངོ་སྤྲོད་བྱུང་བ་རེད་ངོ་སྤྲོད་གནང་པའི་སྐབས་སུ་དེ་ལ་ཨ་ནེ་འཐུས་མི་ད་ལྟ་ཁྲིམས་འཆར་འདི་བཏོན་གནང་མཁན་གྱི་འཐུས་མི་ཇེམ་མ་གྷ་ཕན་དང་དེ་ནང་བཞིན་ཨ་ནེ་ཕྱི་སྲིད་ཚོགས་ཆུང་གི་ནང་ལོགས་བཞུགས་མཁན་འཐུས་མི་ཨ་ནེ་ཁྲིས་སྨིད་དང་ཁིམ་ཡང་ཁིམ་དང་ཁོང་རྣམ་ཚོ་གསུམ་བཞི་ཅིག་གིས་འདི་སྒང་དེ་བཀའ་མོལ་གནང་སོང་བ་འདི་བྱེད་དུས་ཙམ་པར་ད་ཁྲིམས་འཆར་དེའི་སྡིངས་ཆ་དེ་སྒང་འདི་ནས་བཏོན་རྗེས་ནི་ད་དེ་ནས་འོས་ཤོག་བླུག་ཡག་གི་ལམ་ཐོག་ནས་ནི་ཐོན་ཡག་ལམ་ཁ་ཕྱེ་ཡག་རེད་ཡིན་ནའི་འོས་ཤོག་བླུག་ཡག་དེ་ཁ་སང་གནང་ཐུབ་མ་སོང་དེ་བྱེད་དུས་ཙམ་པ་ང་ཚོའི་རེ་བ་ལ་ད་དེ་རིང་མིན་ན་སང་ཉིན་དེ་འདྲའི་ཅིག་ག་དུས་ཡིན་ནའི་འོས་ཤོག་ག་འདི་བསྒྲུག་རེད་འདི་ང་ཚོ་ཡིན་ནའི་དུས་ཚོད་ཏག་ཏག་ཞུ་ཡ་མི་འདུག་དེ་ང་ཚོས་བལྟས་བསྡད་ཡོད། བོད་རྒྱའི་རྩོད་གཞི་ཐག་གཅོད་ཆེད་ཀྱི་ཁྲིམས་འཆར HR ལྔ་གསུམ་གསུམ་ཟེར་བ་དེ་ནང་རྒྱ་ནག་གཞུང་གིས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཤིག་ཡིན་ཞེས་བརྗོད་ཀྱི་ཡོད་པ་དེ་དག་བདེན་པ་མིན་པ་དང་རྒྱ་ནག་གཞུང་ནས་བོད་ཀྱི་ལོ་རྒྱུས་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་དབུས་བོད་མིའི་སྒྲིག་འཛུགས་བཅས་ལ་ལོག་འགྲེལ་འདྲ་མིན་བྱེད་ཀྱི་ཡོད་པ་དེ་ཚོར་ཨ་མི་རི་ཀའི་གཞུང་ནས་ཁ་གཏད་ཀྱི་ལན་འདེབས་སོགས་ནང་དོན་འཁོད་ཡོད་པའི་སྐོར་ཡང་བསྟན་ཆོས་རྒྱ་མཚོ་ལགས་ནས་ངོ་སྤྲོད་གནང་བར།
གཙོ་བོ་ཁྲིམས་འཆར་འདི་གི་ངོ་བོ་དེ་ག་རེ་རེད་ཟེར་ན་བོད་དང་རྒྱའི་བར་ལ་དཀའ་རྙོག་མ་སེལ་བ་ཅིག་ཡོད་རེད་ཨ་ནི་དཀའ་རྙོག་འདི་ཨ་ནི་གྲོས་མོལ་ཐོག་ནས་ཨ་ནི་སེལ་དགོས་རེད་ཨ་ནི་འདིའི་ཐོག་ལ་གྲོས་མོལ་ཡོང་ཡག་ལ་ཨ་མི་རི་ཀ་གཞུང་གིས་ཨ་ནི་རྒྱབ་སྐྱོར་དང་འབད་བརྩོན་གནང་དགོས་རེད་ཟེར་ཡ་འབྱོར་བ་འདི་བྱེད་ཀྱི་ཡོད་རེད་འདི་དང་མཉམ་དུ་དེ་བུ་དེ་གནད་དོན་གཅིག་ག་འདི་ད་ལྟ་རྒྱ་ནག་གཞུང་གིས་བོད་དོན་སྒང་འདི་ལ་གནས་ཚུལ་དངོས་ཡོད་མིན་པ་དེ་འདྲས་མང་པོ་བཀྲམ་བསྡད་ཡ་དེ་སྒང་འདི་ལ་ཨ་རི་གཞུང་གིས་ནི་ཐུགས་སྣང་དང་ནི་དེ་ལ་ཐབས་བྱུས་བདེན་པ་དེ་མར་བཏོན་ཡ་རྒྱབ་སྐྱོར། བྱེད་དགོས་འདུག་ཟེར་ཡ་དེ་དེ་བུ་དེ་ནས་འཁོད་བསྡད་ཡོད་རེད་གསུང་ཁྲིམས་འཆར་དེ་བོད་དོན་རྒྱབ་སྐྱོར་གྱི་ཉིས་སྟོང་ཉི་ཤུ་ལ་ཐོན་པའི་ཁྲིམས་འཆར་དེའི་སྒང་དེ་ད་ཁ་སྣོན་བཟོ་རོགས་བྱེད་དགོས་རེད་དེ་ཟེར་ག་དེ་ཚ་རུ་བཏང་རྗེས་ཨ་ནི་དེ་བུ་དེ་ཡང་དཔེར་ན་རྒྱ་ནག་གཞུང་གིས་ཨ་ནི་བོད་དེ་ཨ་ནི་རྒྱལ་རབས་ལོ་རྒྱུས་བརྒྱུད་ནས་ཨ་ནི་རྒྱ་ནག་གི་ཆ་ཤས་རེད་ཟེར་ཡ་དེ་ཨ་ནི་བདེན་པ་མ་རེད་ཟེར་ཡ་ད་དེ་ཚོ་འཁོད་བསྡད་ཡོད་པ་ཅིག་རེད།

It is simply not true that Tibet has been, as the CCP claims, in quote, a part of China since ancient times, end quote. And US policy has never accepted that false claim. For that reason, this legislation clarifies US policy highlights the unique language, religion, and culture of the Tibetan people and directs U.S. diplomats to push back against CCP propaganda. Second, this bill ensures that Tibetans have a say in their own future.
chimja te chon nye ge yo ba ni thang bo རྒྱ་ནག་གཞུང་ནས་ལོ་རྒྱུས་ལ་འཁྱོག་བཤད་ཀྱིས་བོད་དེ་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཞེས་བརྗོད་ཀྱི་ཡོད་པ་དེ་ལ་ཨ་རིའི་གཞུང་ནས་ངོས་ལེན་མེད་པ་དེ་གསལ་བཤད་བྱས་ཡོད་པ་དང། གཉིས་པ། བོད་མི་ཚོར་རང་གི་མདུན་ལམ་རང་གིས་ཐག་གཅོད་བྱེད་རྒྱུའི་ཐོབ་ཐང་ཡོད་པ་དང། རྒྱ་ནག་གཞུང་ནས་གོང་ས་ཏཱ་ལའི་བླ་མ་མཆོག་དང་དམངས་གཙོའི་འོས་འདེམས་བྱས་པའི་བོད་པའི་དབུ་ཁྲིད་ཚོ་ལྷན་དུ་གྲོས་མོལ་བྱེད་དགོས་རྒྱུ་བཅས་ཁྲིམས་འཆར་དེའི་ནང་གསལ་པོ་བཀོད་ཡོད་རེད་ཅེས་གསུངས་ཡོད་པ་རེད། བྱང་ཁེ་རོ་ལི་ནའི་གྲོས་ཚོགས་འོག་མའི་དམངས་གཙོ་ཚོགས་པའི་འཐུས་མི་ལྕམ་ཁེ་ཏི་མན་ནིང་གིས་སྐུ་ཞབས་ལྗིམ་མེག་གྷོ་ཝིན་དང་མེག་མེ་ཁའོ་གཉིས་ནས་ཁྲིམས་འཆར་དེ་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང་ཁྱེད་གཉིས་ནས་འབྲེལ་ཡོད་དང་ཕྱར་བ་གྲུ་འདེགས་ཀྱི་འབད་བརྩོན་གནང་བ་བརྒྱུད་ཁྲིམས་འཆར་དེ་གྲོས་ཚོགས་འོག་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་སྤྱི་མོས་ཀྱི་རྒྱབ་སྐྱོར་ཐོབ་ཐུབ་ཡོད་པ་དང་ད་ཆ་གྲོས་ཚོགས་འོག་མའི་ནང་བསྣམས་ཕེབས་ཡོད། སྐུ་ཞབས་ལྗིམ་མེག་གྷོ་ཝིན་ནི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ཐད་ལ་ཕུལ་དུ་བྱུང་བའི་མི་སྣ་ཞིག་ཡིན་པ་དང་ཁོང་ནས་བོད་རྒྱའི་རྩོད་གཞི་སེལ་ཐབས་ཀྱི་ཁྲིམས་འཆར་དེ་འདོན་ཏེ་བོད་མི་ཚོའི་ཆེད་དུ་ཁྲིམས་འཆར་དེ་ལ་རྒྱབ་སྐྱོར་ཞུ་རྒྱུར་འབོད་སྐུལ་ཞུ་གི་ཡོད་པས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་སོགས་གསུངས་པའི་ཐོག་ནས་ཁྲིམས་འཆར་དེ་ལ་རྒྱབ་སྐྱོར་གྱི་གཏམ་བཤད་གནང་ཡོད་པ་རེད།
འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉེ་ལམ་གསར་དུ་བདམས་ཐོན་བྱུང་བའི Finland གྱི་སྲིད་འཛིན་མཆོག་ལ་འཚམས་འདྲིའི་གསུང་འཕྲིན་ཞིག་གནང་ཡོད་པའི་སྐོར་གྱི་གནས་ཚུལ་དེ། འདི་གའི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ཀྱིས་བཞུགས་སྒར་ནས་བཏང་བ་དེ་གསན་གྱི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཉེ་ལམ་གསར་དུ་བདམས་ཐོན་བྱུང་བའི Finland རྒྱལ་ཁབ་ཀྱི་སྲིད་འཛིན་སྐུ་ཞབས Alexander Stubb མཆོག་ལ་ཁ་སང་ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་མཛད་ཡོད་ཅིང། འཚམས་འཕྲིན་དེའི་ཞིབ་ཕྲའི་ནང་དོན་སྐོར་ལ་འདི་ག་ཨ་རིའི་རླུང་འཕྲིན་ཁང་ནས་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་སུ་བཅར་འདྲི་ཞུས་པའི་ནང། ཡུ་རོབ་ནང་ལ་ཡོད་པའི Finland རྒྱལ་ཁབ་ཀྱི་སྲིད་འཛིན་འོས་འདེམས་ཉེ་ཆར་གནང་བ་རེད། དེའི་ནང་ནས་སྲིད་འཛིན་འོས་ཐོན་བྱུང་བ། སྐུ་ཞབས Alexander Stubb ལ་རྒྱལ་བ་རིན་པོ་ཆེས་ཁོང་རང་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞེས་བཀའ་ཡིག་གནང་ཡོད་རེད། དེ་དང། རྒྱལ་བ་རིན་པོ་ཆེ Finland ལ་ཐེངས་མ་ཁ་ཤས་ཆིབས་བསྒྱུར་གནང་ཡོད། དེའི་རིང་དེ་དུས་རྒྱལ་བ་རིན་པོ་ཆེས་མང་ཚོགས་ལ་བཀའ་སློབ་གནང། དེ་འདྲ་ཞིག་བསྡུས་ཙང་ནས་དཔེར་ན་བཀའ་སློབ། བླང་དོར་གྱི་བཀའ་སློབ་དེ་དང་དམིགས་བསལ་གྱི་བྱམས་སྙིང་རྗེ། དེ་ནང་བཞིན་མི་རིགས་ཚང་མ་གཅིག་པ་གཅིག་གྱུར་ཡིན་པའི་ཆ་ནས་གཅིག་ཕན་གཅིག་གྲོགས་བྱེད་དགོས་དོན་དག་སྐོར་ལ་བཀའ་སློབ་གནང་བ་དང། ཆབས་ཅིག་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དགོས་ཡའི་དོན་དག་ཐོག་ལ་བཀའ་སློབ་གནང་བ་འདི་ཡང་ཧྥིན་ལན་རྒྱལ་ཁབ་ཀྱི་མི་དམངས། གཙོས་ནི་ཞེ་དྲག་གི་གར་སོ་དང་དགའ་མགུ་ཆེན་པོ་བྱས་པ་དེ་ཡང་རྒྱལ་བ་རིན་པོ་ཆེ་ཞེ་དྲག་གི་གར་སོའི་དང་ཐུགས་དགྱེས་ཚོར་ཆེན་པོ་བྱུང་ཟེར་བྱས་བཀའ་གནང་ཡོད་རེད།
དེ་བཞིན་དེང་སང་འཛམ་གླིང་ནང་དྲག་པོའི་ལས་སྦྱོར་གྱིས་མི་མང་མང་པོར་བརྡབ་གསིག་མང་པོ་ཞིག་བཟོ་བཞིན་པའི་བློ་ཕམ་གྱི་གནས་ཚུལ་མང་པོ་ལྷག་བཞིན་པ་དངོས་ཡོད་ཡིན་སྟབས། འཛམ་གླིང་མི་མང་གི་དཀའ་ངལ་སེལ་ཐབས་སུ་ཕན་ཚུན་གྲོས་མོལ་ལམ་ནས་གནང་དགོས་པའི་འབོད་སྐུལ་དང། མཐའ་དོན་འོས་འདེམས་བྱུང་བའི་སྲིད་འཛིན་མཆོག་གི་ཕྱག་ལས་ལམ་ལྷོང་ཡོང་བའི་ཐུགས་སྨོན་བཅས་མཛད་གནང་བ་དྲུང་ཆེ་འཆི་མེད་རིག་འཛིན་ལགས་ནས་མུ་མཐུད་འགྲེལ་བརྗོད་གནང་སོང།
དེ་དང་ན་དེང་སང་འཛམ་བུ་གླིང་ནང་ལ་ད་དྲག་པོ་དང་ཨ་ནི་གང་ད་འཛིང་རེས་དེ་འདྲ་མང་པོ་ཞེ་གཅིག་བཏང་གི་ཡོད་པ་དེ་ད་དངོས་གནས་བློ་ཕམ་ཡོད་པའི་གནས་ཚུལ་ཞིག་རེད། དེ་རེད་ཨ་དེ་དང་རྒྱལ་བ་རིན་པོ་ཆེ་ད་དུས་ནམ་རྒྱུན་ནས། ཨ་ནི། ཞི་བ་ཞི་བདེ་དང་དམིགས་བསལ་གྱི་ཨ་ནི། མཚོན་ཆ་དང་གོ་མཚོན་དེ་འདྲ་མེད་པའི་འཛམ་གླིང་ཞི་བདེ་བརྟན་པ་ཅིག་ཨ་ནི་ག་རེ་ཟེར་ཡོང་ཡ་ལ་འབད་བརྩོན་གནང་ནས་གནང་བཞིན་པ་དེ་ཡ་ཨ་ནི་བཞིན་པ་ཡིན་དེ་ནང་བཞིན་འཛམ་གླིང་ད་ཚང་མས་རུབ་རུབ་བྱས་བྱས་གང་ད། དཀའ་ངལ་འདི་ཚོ་ཚང་མ་ད་ག་རེ་ཟེར་དགོས་རེད་ཕན་ཚུན་ཞི་མོལ་གྱི་ཐོག་ནས་གནང་ཐུབ་པ་ཡིན་ན། གནང་ཡའི་འབད་བརྩོན་གནང་དེ་གནང་ཐུབ་གནང་བ་ཡིན་ན། དེ་འདྲའི་བྱུང་བ་ཡིན་ན་འཛམ་བུ་གླིང་འདི་ག་རེ་ཟེར་དགོས་རེད་ཞི་བདེ་དང། ཞི་བདེ་བག་ཕེབས་ལྡན་པ་ཞིག་ཡོང་གི་རེད་འདུག་ཅེས་བཀའ་གནང་ཡོད་རེད། དེ་དང་མཐའ་མའི་མཐའ་སྡོམ་དེ་ཡང་དེ་འདྲ་སྲིད་འཛིན་འོས་འདེམས། ཐོན་པ་ཁོ་རང་ལ་ཨ་ནི་ད་མ་འོངས་པའི་ཕྱག་ལས་དེ་ཚོ་ཚང་མ་འབད་ཚེ་མི་མང་གི་འདོད་པ་དང་རེ་བ་དེ་ཚོ་བསྟུན་ནས་བསྟུན་ཡས་འབད་བྱ་བ་ལམ་ལྷོང་ཡོང་བའི་ཐུགས་སྨོན་ཡོད་ཟེར་བ་དེ་ཚོ་བྱས་བཀའ་གནང་ཡོད། གཞི་རྩའི་སྐུ་ཞབས Alexander Stubb མཆོག་ནི་ཧྥིན་ལན་ཏིའི་སྲིད་དོན་པ་ཞིག་ཡིན་ཞིང། ཁོང་གིས་ཕྱི་ལོ་ཉིས་སྟོང་བཞི་ནས་ཉིས་སྟོང་བརྒྱད་བར་ཡུ་རོབ་གྲོས་ཚོགས་འཐུས་མི་གནང་མྱོང་བ་དང། ཕྱི་ལོ་ཉིས་སྟོང་བརྒྱད་ནས་བཅུ་གཅིག་བར་ཧྥིན་ལན་ཏིའི་ཕྱི་སྲིད་བློན་ཆེན་གནང། ཉིས་སྟོང་བཅུ་གཅིག་ནས་བཅུ་བཞི་བར་ཡུ་རོབ་མནའ་འབྲེལ་མཐུན་ཚོགས་དང་མཉམ་དུ་ཡུ་རོབ་མནའ་འབྲེལ་མཐུན་ཚོགས་ཀྱི་སྲིད་ཇུས་དང་ཆིངས་ཡིག་སྒྲིག་གཞི་བཅས་ཀྱི་སྐོར་ལ་གྲོས་མོལ་བྱེད་རྒྱུ་སོགས་ཚུད་པའི་ཧྥིན་ལན་ཏིའི་འབྲེལ་ལམ་ལ་འགན་སྲུང་བྱེད་རྒྱུའི་འགན་ཁུར་བཞེས་ཡོད་པ་མ་ཟད། རྒྱལ་ཁབ་གཞན་དང་དཔལ་འབྱོར་མཉམ་ལས་གོང་འཕེལ་གཏོང་རྒྱུ་དང། རྒྱལ་སྤྱིའི་ཚོང་འབྲེལ་གྲོས་མོལ་ནང་ཧྥིན་ལན་ཏིའི་ཁེ་ཕན་ཆེད་སྐུ་ཚབ་གནང་བ་སོགས་ཧྥིན་ལན་ཏིའི་ཕྱི་འབྲེལ་སྲིད་ཇུས་ལ་དོ་དམ་བྱེད་རྒྱུའི་འགན་ཁུར་བཞེས་ཡོད་པ་རེད། མ་ཟད་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་བཅོ་ལྔ་བར་ཧྥིན་ལན་ཏིའི་སྲིད་བློན་གྱི་ཐུགས་འགན་བཅས་བཞེས་ཡོད་པ་རེད། ཟླ་བ་འདིའི་ཚེས་བཅུ་གཅིག་ཉིན་ཧྥིན་ལན་ཏིའི་སྲིད་འཛིན་གྱི་མཐའ་མའི་འོས་བསྡུའི་ནང་རྒྱལ་ཁ་ཐོབ་སྟེ་རིང་མིན་ཟླ་བ་གསུམ་པའི་ཚེས་གཅིག་ནས་ཧྥིན་ལན་ཏིའི་སྲིད་འཛིན་གྱི་མཛད་ཁུར་བཞེས་གནང་རྒྱུ་ཡིན་པ་ཞིག་འདུག་ཞུ་མཁན་རྡ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན། རྣམ་པ་ཚོས་གསན་བཞིན་པའི་ལས་རིམ་དེ VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྔར་སྲོལ་བཞིན་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འདུས་མང་དང་འབྲེལ་ཡོད་ལས་བྱེད་རྣམས་ཀྱིས་མགོན་པོ་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུ་ལ་ཕེབས་པའི་གོ་སྟོན་དང་སྦྲགས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་གཟིམ་ཆུང་ལ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པའི་སྐོར་འདི་གའི་གསར་འགོད་པ་བསྟན་འཛིན་དབང་འདུས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་དེ་གསན་གནང་གི་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྔར་སྲོལ་ལྟར་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འདུས་མང་ཡོངས་དང་འབྲེལ་ཡོད་ལས་བྱེད་ཡོངས་ཀྱིས་འདི་ཚེས་བཅུ་བཞིའི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་མགོན་པོ་མཆོག་བོད་ལུགས་ལྟར་དགུང་གྲངས་དགུ་བཅུ་ཕེབས་པའི་གོ་སྟོན་དང་སྦྲགས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་གཟིམ་ཆུང་བརྟན་བཞུགས་བསྟར་འབུལ་ཞུས་གནང་ཡོད་པ་རེད། བརྟན་བཞུགས་གྲུབ་མཚམས་སུ་གསར་འགོད་པས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་སུ ྋགོང་ས་མཆོག་ནས་བཀའ་སློབ་གཙོ་བོ་གང་གནང་ཡོད་པའི་སྐོར་ལ་བཅར་འདྲི་ཞུས་པར། ཁོང་གིས་མགོན་པོ་མཆོག་ནས་དགུང་གྲངས་བརྒྱ་དང་བཅུ་ལྷག་བཞུགས་རྒྱུའི་ཞལ་བཞེས་བཟང་པོ་གནང་ཡོད་པར་མ་ཟད་ལྷག་པར་དུ་གྲྭ་ཚང་གི་སྔགས་ཕྱོགས་དང་མཚན་ཉིད་ཀྱི་གཞུང་ལུགས་དེ་དག་མི་ཉམས་རྒྱུན་འཛིན་མུ་མཐུད་ནས་གནང་དགོས་པའི་བཀའ་སློབ་ཕེབས་ཡོད་པར་འགྲེལ་བརྗོད་དེ་ལྟར་གནང་གི་འདུག། ད་དམིགས་བསལ་བཀའ་སློབ་འདི་ཡིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ནམ་རྒྱུན་ནས་ཐུགས་དམ་གྱི་མཐིལ་དུ་མཛད་དེ་སྟོང་ཉིད་སྙིང་རྗེ་དེ་ཉིད་བཟོད་ཐབས་སམ་དུ་མཛད་ཀྱི་ཡོད་པ་དེ་ནང་བཞིན་གྱི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་འཛམ་གླིང་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པ་ལ་སོགས་པ་དེ་འདྲ་ལ་བརྟེན་ནས་རྒྱལ་བ་རིན་པོ་ཆེའི་མཛད་པ་འཕྲིན་ལས་བརྟེན་ནས་འཛམ་གླིང་ཤར་ནུབ་ཚང་མ་ལོག་གི་མང་ཚོགས་ཆོས་དད་ཡོད་མཁན་དང་མེད་མཁན་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་དད་པ་དང་འདུན་པ་མོས་པ་གུས་པ་དེ་འདྲ་བྱེད་ཀྱི་ཡོད་པ་ཡིན་ཙང་དེ་ཚོའི་ཆེད་དུ་ཡིན་ནའི་རེད། མདོར་བསྡུས་བྱས་པ་ཡིན་ན་ཨ་ནི་མཐའ་ཡས་སྐྱེ་འགྲོའི་དོན་དུ་སྐུ་ཚེ་ཞབས་པད་བརྟན་ཡག་གི་རྒྱལ་བ་རིན་པོ་ཆེ་ལ་ཡང་སྔས་མ་ཡག་གི་རྟགས་དང་མཚན་མ་དེ་འདྲས་ཡོད་རེད་དེ་ཡོད་པ་ན་གཞི་བྱས་ནས་ཨ་ནི་དགུང་ལོ་བརྒྱ་དང་བཅུ་བཞུགས་ཡག་གི་རྒྱལ་བ་རིན་པོ་ཆེ་གིས་ཐུགས་སྨོན་གནང་གི་ཡོད་ཁྱེད་རང་ཚོས་ཨ་ནི་སྨོན་ལམ་རྒྱོབས་ཟེར་ནས་བཀའ་འདི་གཅིག་ཕེབས་སོང། དེ་ནང་བཞིན་གྱིས་ཨ་ནི་གྲྭ་ཚང་ལ་ཡ་ད་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱིས་བཙུགས་པའི་ཨ་ནི་ཡི་དམ་གསང་བདེ་འཇིགས་གསུམ་ཐུན་མོང་མ་ཡིན་པའི་བཅོམ་ལྡན་འདས་དཔལ་དུས་ཀྱི་འཁོར་ལོ་ཨ་ནི་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་རང་ཉིད་ཀྱིས་ད་བཙུགས་པའི་སྔགས་ཕྱོགས་མཚན་ཉིད་གཞུང་དེ་ཚོའི་ཕྱག་ལེན་ཧ་ཅང་གི་ཡག་པོ་ཡོད་རེད་ད་དུང་ཡང་མི་ཉམས་གོང་འཕེལ་དང་ཚགས་ཚུད་ཡོང་བ་བྱེད་དགོས་ཡག་གི་ལམ་སྟོན་བཀའ་སློབ་དམིགས་བསལ་གཅིག་ཕེབས། སྐུ་བཅར་རྣམ་རྒྱལ་གྲྭ་ཚང་འདི་བཞིན་དེ་སྔ་གསུང་ཞབས་གྲྭ་ཚང་ངམ་རྒྱལ་བའི་སྐུ་འཁོར་གྲྭ་ཚང་ཞེས་འབོད་སྲོལ་ཡོད་པ་མ་ཟད་རྒྱལ་བ་སྐུ་ཕྲེང་རིམ་བྱུང་གི་ཐུན་མོང་མ་ཡིན་པའི་གྲྭ་ཚང་ཞིག་ཡིན་པས་གྲྭ་ཚང་གི་ངོས་ནས་གོང་ས་མཆོག་སྐུ་ཚེ་ཞབས་པད་བརྟན་རྒྱུ་གཙོས་པའི་ཆབ་སྲིད་ཀྱི་མཛད་པ་གང་བསྐྱངས་པ་དེ་དག་གི་གསུང་ཞབས་ཀྱི་ཞུ་སྒོ་མཐའ་དག་གྲྭ་ཚང་ངོས་ནས་ཞུ་གི་ཡོད་སྟབས་གྲྭ་ཚང་གིས་མགོན་པོ་གང་ཉིད་མཆོག་ལ་བརྟན་བཞུགས་འབུལ་སྲོལ་ཡོད་པ་འདི་རྒྱལ་བ་རིམ་བྱོན་གྱི་རྣམ་ཐར་ཁག་ན་གསལ་ཡོད་པ་སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་བ་དང་སྦྲགས་གྲྭ་ཚང་གི་ངོས་ནས་བརྟན་བཞུགས་འདི་ལྟར་ཞིག་བསྟར་འབུལ་ཞུ་དགོས་དོན་གྱི་སྐོར་ལ་མུ་མཐུད་ནས་གསུང་གསལ། དེ་རིང་སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གིས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་བརྟན་བཞུགས་ཕུལ་བ་དེ་གཅིག་དེ། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ང་ཚོ་ཕྱི་ལུགས་དང་རང་ལུགས་གཉིས་ཡོད་པའི་ནང་ནས་རང་ལུགས་ད་བོད་ལུགས་བྱས་པ་ཡིན་ན། དགུང་ལོ་དགུ་བཅུ་ལ་ཕེབས་ཀྱི་ཡོད་པ་ཡིན་ཙང་དེའི་གོ་སྟོན་གྱི་བརྟན་བཞུགས། བརྟན་བཞུགས་དེ་སྔོན་མ་བོད་རང་གི་སྔར་སྲོལ་བྱས་ནས་གཟིམ་ཆུང་བརྟན་བཞུགས་བྱས་ནས་གྲྭ་ཚང་རང་གིས་ཁབ་གཙང་གཟིམ་ཆུང་ལ་ཡང་བརྟན་བཞུགས་ཕུལ་ཡག་གི་དེའི་ལམ་སྲོལ་བྱས་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་དེ་རིང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ད་མཐའ་ཡས་འགྲོ་བའི་མགོན་སྐྱབས་དམ་པ་ལ་ཡ་སྐུ་ཚེ་ཡུན་དུ་བརྟན་ཡག་གི་ཆེད་དུ་གཟིམ་ཆུང་བརྟན་བཞུགས་ཕུལ་བའི་རྟེན་འབྲེལ་བྱས་ཀྱི་ཡོད་རེད།
དེ་བཞིན་ད་རེས་ཀྱི་གཟིམ་ཆུང་བརྟན་བཞུགས་སྐབས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་གཙོས་པའི་དགེ་འདུན་རྒན་གཞོན་གྲངས་ཉིས་བརྒྱ་ལྔ་བཅུ་ལྷག་དང་ལས་བྱེད་བརྒྱ་དང་ལྔ་བཅུ་ལྷག་ལྷན་འཛོམས་ཀྱིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བརྟན་བཞུགས་བསྟར་འབུལ་ཞུས་ཡོད་པ། སློབ་སྤྱི་ཐུབ་བསྟན་ཡར་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། གཞིས་རྩེ་རྣམ་རྒྱལ་གྲྭ་ཚང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞིའི་ལོར་སོག་པོའི་རྒྱལ་པོ་ཨལ་ཐན་གྱིས་རྒྱལ་མཆོག་སྐུ་ཕྲེང་གསུམ་པ་བསོད་ནམས་རྒྱ་མཚོ་མཆོག་སོག་ཡུལ་དུ་གདན་ཞུས་སྐབས་ཆུ་ཤུལ་དུ་ཡོད་པའི་སྔགས་པ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་པ་ཟེར་བའི་དགོན་པ་འདི་ནས་གྲྭ་པ་ཉི་ཤུ་ཙམ་མཉམ་དུ་ཁྲིད་དེ་ཁོང་ཚོར་ཉིན་ལྟར་རྗེ་བཙུན་རྣམ་པར་རྒྱལ་མའི་ཚེ་ཆོག་འདོན་དུ་བཅུག་པའི་ཐོག་མིང་ལ་རྣམ་རྒྱལ་གྲྭ་ཚང་ཞེས་བཏགས་ཏེ་སྐུ་ཞབས་གྲྭ་ཚང་དུ་གྱུར་ཚུལ་དུང་དཀར་ཚིག་མཛོད་ཆེན་པོའི་ནང་གསལ་ཡོད་པ་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ཡིན།
ཡང་ཟླ་བ་འདིའི་ཚེས་བཅུ་གསུམ་སྟེ་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཟི་ར་ཛི་ཡ་མཆོག་དང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གཞོན་པ་སྐུ་ཞབས་རི་ཆར་བྷར་མན་དེ་བཞིན་ཨ་མི་རི་ཀའི་སྲིད་འཛིན་ལས་ཁུངས་ཀྱི་མཐོ་རིམ་དཔོན་རིགས་དུ་མ་ཞིག་ལྷན་ཞུགས་ཀྱི་ཐོག་ལ་ཨ་རིའི་ཕྱི་སྲིད་ལྷན་ཁང་གིས་འདི་ལོའི་བོད་ཀྱི་ལོ་གསར་སྲུང་བརྩི་གཟབ་རྒྱས་ཞུས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་རིན་འཛིན་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་བཅུ་གསུམ་སྟེ་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་མཆོག་དང

དེ་བཞིན་བྱང་ཨ་རིའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་དང་ལས་འགུལ་ཁང་གི་ལས་བྱེད། རྒྱལ་སའི་མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་རྒྱུན་ལས་དེ་ག་ནང་བཞིན་ས་གནས་ཀྱི་བོད་མི་སོགས་མཉམ་ཞུགས་ཡོད་པའི་ཐོག་ནས་འདི་ལོའི་བོད་ཀྱི་ལོ་གསར་སྲུང་བརྩི་གཟབ་རྒྱས་ངང་ནས་ཞུས་ཡོད་པ་རེད། ལོ་གསར་སྲུང་བརྩི་མཛད་སྒོའི་སྐབས་སུ་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཙིར་ཛི་ཡ་མཆོག་དང་སྐུ་མགྲོན་གཞན་པ་ཚོས་བོད་ཀྱི་ལོ་གསར་གྱི་སྲོལ་རྒྱུན་ལྟར

ལྕམ་ཨུ་ཙིར་ཛི་ཡ་མཆོག་གིས་བོད་མི་ཡོངས་ལ་ལོ་གསར་གྱི་འཚམས་འདྲི་ཞུས་པ་དང་སྦྲགས་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་ལུགས་དང་རིག་གཞུང་དེ་ག་ནང་བཞིན་སྐད་ཡིག་སྲུང་སྐྱོབ་བྱ་རྒྱུར་ཨ་རིའི་ཕྱི་སྲིད་ལྷན་ཁང་གིས་བོད་མིའི་མཉམ་དུ་མཉམ་ལས་བྱེད་བཞིན་ཡོད་ཅེས་དང་འདས་པའི་ལོའི་ནང་རྒྱལ་སྤྱིའི་ནང་ལ་བོད་དོན་ལ་དོ་སྣང་དང་གླེང་སློང་གང་འདྲ་བྱུང་ཡོད་པ་སོགས་ཀྱི་སྐོར་ལ་ཡང་བཀའ་མོལ་གནང་སོང།

ང་ཚོས་བོད་མི་ཡོངས་ཀྱི་སྙིང་སྟོབས་དང་ལྷག་བསམ་ལ་བསྔགས་བརྗོད་དང་དགའ་བསུ་བྱེད་བཞིན་ཡོད་ཅེས་དང། ཨ་མི་རི་ཀས་བོད་མིའི་འགྲོ་བ་མིའི་ཐོབ་ཐང་གོང་མཐོར་གཏང་རྒྱུར་ཆོད་སེམས་བརྟན་པོ་ཡོད་པ་དང་ལྷག་པར་དུ་བོད་མི་ཚོས་འཇིགས་སྣང་དང་དྲག་གནོན་ལ་གདོང་ལེན་བྱེད་བཞིན་པའི་སྐབས་སུ་ཨ་མི་རི་ཀས་བོད་མི་ཚོ་ལ་རྒྱབ་སྐྱོར་བྱེད་རྒྱུའི་ཆོད་སེམས་ཡོད་པ་དང་འབྲེལ་ང་ཚོས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཁྱད་ཆོས་སྲུང་སྐྱོབ་བྱ་རྒྱུའི་ཆེད་དུ་འབད་བརྩོན་བྱེད་བཞིན་ཡོད་པ་དང། རྒྱལ་སྤྱིའི་འབྲེལ་ཡོད་ཚོའི་མཉམ་དུ་ལས་དོན་དེ་རིགས་ཆེད་དུ་མཉམ་ལས་བྱེད་ཐབས་ཡང་བྱེད་བཞིན་ཡོད་ཅེས་གཏམ་བཤད་གནང་ཡོད་པ་རེད།
Losar is an opportunity to reflect on the things we are grateful for and for me it is important to express gratitude དེ་ག་ནང་བཞིན་ཐེངས་འདིའི་ལོ་གསར་གྱི་མཛད་སྒོ་ལ་ཨ་མེ་རི་ཁའི་ཕྱི་སྲིད་དྲུང་ཆེ་གཞོན་པ་རི་ཅར་ཝོར་མ་མཆོག་གིས་ཚོགས་བཅར་བ་ཚོ་ལ་གཏམ་བཤད་གནང་སྐབས་ཁོང་དེ་སྔ་རྒྱ་གར་ནང་ལ་ཨ་མེ་རི་ཁའི་གཞུང་ཚབ་ཆེན་མོ་གནང་བའི་སྐབས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་མཇལ་ཁ་ཞུས་པའི་སྐོར་གྱི་ལོ་རྒྱུས་དང། ཁོང་གཞུང་ཚབ་གནང་བའི་སྐབས་སུ་བོད་དོན་སྐོར་ལ་སློབ་སྦྱོང་གསར་པ་གང་བྱུང་བ་དང་བོད་མི་ཚོ་དང་འབྲེལ་བ་བྱུང་སྟངས་སོགས་ཀྱི་སྐོར་ལ་གཏམ་བཤད་གནང་སོང། ཨ་རིའི་ཕྱི་སྲིད་ལྷན་ཁང་གི་ལོ་སར་མཛད་སྒོ་ལ་བཅར་མཁན་བྱང་ཨ་མེ་རི་ཁའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་ཨ་རིའི་ཕྱི་སྲིད་ལྷན་ཁང་གིས་བོད་ཀྱི་ལོ་སར་སྲུང་བརྩི་གནང་བ་དེར་དོན་སྙིང་ག་རེ་ཡོད་པའི་སྐོར་ལ་འགྲེལ་བརྗོད་གནང་དོན། ད་གཙོ་བོ་འདི་རེད་ཨ་རི་གི་གཞུང་གི་ངོས་ཕྱོགས་ནས་ད་ད་ལྟའི་བོད་ནང་གི་ད་གཞོན་ནུའི་འགྲིག་གི་འདུག་ཨ་ནི་བོད་ཀྱི་ད་རིག་གཞུང་རེད་ད་ད་ད་དེ་ངོ་བོ་རྩ་བརླག་འགྲོ་གི་ཡོད་དུས་དེའི་སྒང་ལ་ཡང་ཁོང་རྣམ་ཚོ་གི་གདུང་སེམས་མཉམ་སྐྱེད་གི་ཐོག་ནས་ད་ལོ་སར་གི་ད་མཛད་སྒོ་སྲུང་བརྩི་བྱས་པ་ནང་བཞིན་རེད།

དེ་བཞིན་འདི་ལོའི་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་ལོ་སར་མཛད་སྒོ་དེ་ཨ་རིའི་ཕྱི་སྲིད་ལྷན་ཁང་གི་འགྲེམས་སྟོན་ཁང་ངམ National Museum of American Diplomacy ཞེས་པའི་ནང་ལ་སྲུང་བརྩི་གནང་ཡོད་ཅིང། འགྲེམས་སྟོན་ཁང་དེ་ནི་ཨ་མི་རི་ཀའི་ཕྱི་དྲིལ་ལས་དོན་དང་འབྲེལ་བའི་ལོ་རྒྱུས་རྔམ་སྟོན་བྱེད་སའི་འགྲེམས་སྟོན་ཁང་ཐོག་མ་ནས་ཡང་ཆགས་ཀྱི་ཡོད་པ་རེད། འགྲེམས་སྟོན་ཁང་དེའི་ཐོག་ནས་ཨ་མི་རི་ཀའི་ཕྱི་དྲིལ་ལས་དོན་གྱིས་ཨ་མི་རི་ཀའི་བདེ་འཇགས་དང་ཡར་རྒྱས་གཉིས་ཐད་ལ་ཞབས་འདེགས་ཇི་ཙམ་ཞུས་ཡོད་པ་གསལ་སྟོན་བྱེད་སའི་བསྟི་གནས་ཁང་ཞིག་ཀྱང་ཆགས་ཀྱི་ཡོད་པ་རེད། གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན། འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། བྱང་ཀོ་རི་ཡས་ཨུ་རུ་སུའི་སྲིད་གཞུང་ལ་མེ་ཤུགས་འཕུར་མདའ་མང་པོ་ཞིག་མངགས་གཏོང་བྱས་པ་ཁག་ཡུག་ཀེ་རེན་ལྟ་བུར་རྒྱབ་ཀྱི་ཡོད་པའི་དོན་རྐྱེན་ལ་བརྟེན་ནས་ཡོ་རོབ་མཐུན་ཚོགས་ནས་བྱང་ཀོ་རི་ཡ་ལ་དམ་དྲག་ཉེས་ཆད་ཞིག་འགེལ་རྒྱུའི་གྲོས་འཆར་བཏོན་ཡོད་པའི་སྐོར་ལ་ཚེ་བརྟན་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། Bloomberg གསར་འགྱུར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་གསལ་བྱས་ན། བྱང་ཀོ་རི་ཡས་ར་ཤི་ཡར་མེ་ཤུགས་འཕུར་མདའ་ལ་སོགས་གོ་མཚོན་མང་པོ་མངགས་གཏོང་བྱས་པ་དེ་རིགས་ར་ཤི་ཡས་ཡུཀ་རེན་ཐོག་རྒྱབ་ཀྱི་ཡོད་པའི་དོན་རྐྱེན་ཁག་ལ་བརྟེན་ནས་ཡུ་རོབ་མཐུན་ཚོགས་ནས་བྱང་ཀོ་རི་ཡར་དམ་དྲག་ཉེས་ཆད་ཞིག་འགེལ་རྒྱུའི་གྲོས་འཆར་ཞིག་འདོན་གྱི་ཡོད་པའི་སྐོར་ལ་གནས་ཚུལ་སྤེལ་འདུག་དེ་ཡང་ཡུ་རོབ་མཐུན་ཚོགས་ཀྱི་གྲོས་འཆར་དེའི་ནང་བྱང་ཀོ་རི་ཡའི་བདེ་སྲུང་བློན་ཆེན་དང་མེ་ཤུགས་འཕུར་མདའ་བཟོ་སྐྲུན་ལས་ཁང་གི་འགན་འཛིན་གཉིས་ཀྱིས་གཙོས་པའི་མི་ཁག་ཅིག་ལ་དམ་དྲག་ཉེས་ཆད་འགེལ་རྒྱུའི་འཆར་གཞི་བཏིང་གི་ཡོད་པ་དང་བྱང་ཀོ་རི་ཡས་ར་ཤི་ཡར་མེ་ཤུགས་འཕུར་མདའ་གཅིག་པུ་མ་ཡིན་པར་མེ་སྒྱོགས་ཁག་གིས་གཙོས་པའི་གོ་མཚོན་སྟོང་ཕྲག་མང་པོ་ཞིག་མངགས་གཏོང་བྱས་པ་དེ་ཚོའི་ཁར་ར་ཤི་ཡར་དམ་དྲག་བྱས་པའི་གོ་ལག་དེ་དག་གི་ཡན་ལག་ཁག་རྒྱལ་ཁབ་གསུམ་པ་ཞིག་བརྒྱུད་ནས་མངགས་གཏོང་བྱེད་ཀྱི་ཡོད་པ་དེ་དག་གི་གྲངས་ཚད་ནི་ཨ་མི་རི་ཀས་ཡུཀ་རེན་ལ་རོགས་རམ་བྱེད་ཀྱི་ཡོད་པའི་གོ་ལག་དེ་དག་ལས་ཧ་ཅང་འབོར་ཆེ་བ་ཡོད་པའི་ཆ་ནས་ར་ཤི་ཡས་ཡུཀ་རེན་ལ་གཏོར་རྒོལ་ཚབས་ཆེན་བྱེད་ཀྱི་ཡོད་པ་གསལ་སྟོན་བྱས་ཤག་བྱང་ཀོ་རི་ཡའི་དཔོན་རིགས་ཁག་ལ་ཡུ་རོབ་མངའ་ཁུལ་དུ་དམ་དྲག་ཉེས་ཆད་ཁག་གི་ནང་ཡུ་རོབ་མངའ་ཁུལ་དུ་འགྲོ་སྐྱོད་བྱ་རྒྱུར་ཚོད་འཛིན་བྱ་རྒྱུ་དང་རྒྱུ་དངོས་དང་མཁར་དབང་ལ་སོགས་འཕོ་སྐྱོད་མི་ཆོག་པའི་དམ་དྲག་བྱ་རྒྱུའི་ལས་འཆར་དེ་དག་མཚོན་དོན་ཞིག་ཡིན་པ་ཙམ་ལས་གྲོས་འཆར་དེ་རིགས་ལ་འབྲེལ་ཡོད་རྒྱལ་ཁབ་ཚང་མས་རྒྱབ་སྐྱོར་དགོས་ཀྱི་ཡོད་པ་རེད། ཡུ་རོབ་མཐུན་ཚོགས་ནས་དམ་དྲག་ཉེས་ཆད་དེ་དག་བྱང་ཀོ་རི་ཡའི་དཔོན་རིགས་ཁག་ཅིག་གཅིག་པུ་མ་ཡིན་པར་ར་ཤི་ཡའི་དཔོན་རིགས་ཁ་ཅིག་དང་དེ་བཞིན་གོ་ལག་དེ་རིགས་ཀྱི་མ་ལག་མཁོ་སྤྲོད་བྱེད་མཁན་རྒྱ་དཀར་ནག་གཉིས་ཀྱི་བཟོ་ཚོང་ལས་ཁང་ཁག་ལ་ཡང་ད་ལན་ཐེངས་དང་པོར་དཔལ་འབྱོར་ཉེས་ཆད་འགེལ་རྩིས་ཡོད་པ་གསལ་སྟོན་བྱས་ཤག་གོང་ཞུས་ཀྱི་ཉེས་ཆད་དེ་དག་ཡུཀ་རེན་ལ་ར་ཤི་ཡས་བཙན་རྒོལ་བྱས་པའི་རྗེས་སུ་ཡུ་རོབ་མཐུན་ཚོགས་ནས་ཉེས་ཆད་དེ་རིགས་འགེལ་བ་ཐེངས་མ་བཅུ་གསུམ་པ་དེ་ཆགས་ཡོད་པ་རེད། ད་ལན་གྱི་དམ་དྲག་ཉེས་ཆད་དེ། ཡུཀ་རེན་ལ་ར་ཤི་ཡས་བཙན་རྒོལ་བྱས་ཏེ་ལོ་གཉིས་འགྲོ་གི་ཡོད་པའི་དུས་དྲན་དེ་འདི་ཟླའི་ཚེས་ཉི་ཤུ་རྩ་བཞི་ཉིན་མོར་འགེལ་ཐུབ་རྒྱུའི་འཆར་གཞི་བཏིང་གི་ཡོད་པ་རེད། དེ་ཡང་ཤོག་གྲངས་དགུ་བཅུ་ཐམ་པ་ཡོད་པ་ཡུ་རོབ་མཐུན་ཚོགས་ཀྱི་ཡིག་ཆ་དེའི་ནང་གསལ་བྱས་ན་རྒྱ་ནག་སྐམ་སའི་ནང་ཡོད་བཟོ་གྲྭ་གཅིག་དང་ཧོང་ཀོང་ནང་ཡོད་བཟོ་གྲྭ་ཁག་ཞིག་དེ་བཞིན་རྒྱ་གར་ནང་ནས་བཟོ་གྲྭ་གཅིག་བཅས་ལ་ཉེས་ཆད་འགེལ་གྱི་ཡོད་པ་དེ་ནི་ར་ཤི་ཡའི་སྲིད་འཛིན་པུ་ཀྲིན་སྲིད་གཞུང་གིས་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་ཉིན་མོ་ཡུཀ་རེན་ལ་བཙན་རྒོལ་བྱས་ཏེ་ལོ་གཉིས་འཁོར་བའི་དུས་དྲན་དེའི་ཉིན་མོ་ཉེས་ཆད་འགེལ་ཐུབ་རྒྱུའི་རེ་བ་བཅང་གི་ཡོད་རེད། རྣམ་པ་ཚོས་གསན་བཞིན་པའི་ལས་རིམ་དེ VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རྒྱ་གར་གྱི་སྲིད་བློན Narendra Modi ཀྱིས་ཨི་ཟི་རལ་དང་ཧ་མཱ་སི་བར་གྱི་དམག་འཐབ་ནས་མངའ་ཁུལ་གྱི་རྩོད་རྙོག་རྒྱ་ཆེ་རུ་འགྲོ་གི་ཡོད་པར་མ་ལྟོས་པར

སྐབས་དེར་མགོ་ཁྲིད་གཉིས་ནས་གོམ་པ་དང་པོ་དེ་མངོན་འདོད་ཅན་གྱི་རྒྱ་གར་དཀྱིལ་ཤར་ཡུལ་གྲུ་དང་ཡུ་རོབ་ཀྱི་དཔལ་འབྱོར་ས་རྒྱུད་ཀྱི་བཀོལ་སྤྱོད་དང་བེད་སྤྱོད་བྱ་འོས་པའི་གནད་དོན་དེ་ལག་བསྟར་གནང་རྒྱུ་མོས་མཐུན་གནང་ཡོད་པ་ཝི་ནེ་ཁ་བ་ཏྲ་ཡིས་འགྲེལ་བརྗོད་གནང་འདུག་རྒྱ་གར་ནས་ཡུ་རོབ་འོག་གི་ཚོང་ལས་བརྒྱུད་ལམ་དེ་ཡིས་མཚོ་དང་མེ་འཁོར་དེ་བཞིན་གཞུང་ལམ་གྱི་དངོས་ཟོག་སྐྱེལ་འདྲེན་གྱི་འབྲེལ་མཐུད་བྱ་རྒྱུ་ཡིན་པ་རེད། ག་ཛ་འཁྲུག་རྩོད་དང་མཚོ་དམར་པོའི་ནང་གི་གནས་སྟངས་དེ་བློ་འཚབ་གནད་དོན་མུ་མཐུད་གནས་པ་དང་མགོ་ཁྲིད་གཉིས་ནས་གནད་དོན་ཐོག་རྟོག་ཞིབ་མུ་མཐུད་གནང་བ་དང་གནད་དོན་ཐོག་དགོངས་ཚུལ་བརྗེ་ལེན་གནང་ཡོད་ནའང་དཔལ་འབྱོར་གྱི་མཉམ་ལས་མདུན་སྐྱོད་ངེས་གཏན་དང་ཁ་ཕྱོགས་དེའི་ཐོག་མུ་མཐུད་གནས་རྒྱུ་དེ་བཞིན་འབད་བརྩོན་རྒྱུན་མཐུད་བྱ་རྒྱུ་དེ་དེ་མཚུངས་ཀྱི་གལ་འགངས་ཆེན་པོ་ཡིན་པའི་སྐོར་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་ཁ་བ་ཏྲ་ཡིས་རེས་གཟའ་ལྷག་པའི་ཉིན་རྒྱལ་ས་ཨ་བུ་དྷ་བྷི་ནང་གསར་འགོད་པ་ཚོར་གསུངས་འདུག། སྲིད་བློན་མོ་དྷི་ཡིས United Arab Emirates ལ་འཚམས་གཟིགས་ཕེབས་པ་དེ་ནི་རྒྱལ་ཁབ་གཉིས་བར་མཛའ་མཐུན་གྱི་འབྲེལ་ལམ་གྱི་མཚོན་རྟགས་ཆེ་ཤོས་ཤིག་ཡིན་པ་དང་རྒྱལ་ཁབ་གཉིས་ནས་ཚོང་ལས་དང་འཐབ་ཇུས་དེ་བཞིན་རིག་གཞུང་གི་འབྲེལ་ལམ་གཏིང་ཟབ་ཏུ་གཏོང་རྒྱུའི་འདོད་པ་གསལ་སྟོན་བྱེད་ཀྱི་ཡོད་པ་རེད། རྒྱ་གར་གཞུང་ལྟར་ན་ཕྱི་ལོ་ཉིས་སྟོང་བཅོ་ལྔ་ནས་བཟུང་འདི་ནི་སྲིད་བློན་མོ་དྷི་ཡིས United Arab Emirates ནང་ཕེབས་པ་ཐེངས་བདུན་པ་དང་འདས་པའི་ཟླ་བ་བརྒྱད་ནང་ཐེངས་གསུམ་པ་དེ་ཡིན་པ་དང། ཁོང་གི་གོང་རྒྱ་གར་གྱི་སྲིད་བློན་ཡུལ་གྲུ United Arab Emirates ལ་ཕེབས་གནང་མཁན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་སྐབས་དེའི་སྲིད་བློན Indira Gandhi ཡིན་པ་རེད་འདུག་ཕྱི་ཟླ་བཞི་པའི་ནང་བྱ་འཆར་ཡོད་པའི་རྒྱ་གར་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོའི་གོང Modi ཡིས་གོ་ལའི་ནང་རང་གི་ཆེ་མཐོང་ཤུགས་ཆེ་རུ་གཏོང་རྒྱུའི་ཐབས་ཤེས་ཡང་གནང་གི་ཡོད་པ་དང་རེས་གཟའ་ལྷག་པའི་ཉིན་གྲོང་ཁྱེར Abu Dhabi ནང་ཧིན་རྡུ་ལྷ་ཁང་ཐོག་མ་དེ་དབུ་འབྱེད་གནང་རྒྱུའི་འཆར་གཞི་ཡོད་པ་དང།

རྒྱ་གར་གྱི United Arab Emirates དང་མཉམ་འགྲོགས་དེར་དེ་བས་བསྔགས་བརྗོད་གནང་བའི་ཐོག་གོ་ལའི་ལྷོ་ཡི་སྐད་སྒྲ་ང་ཚོས་ཉན་དགོས་ཡོད་པ་དང་ཁོང་ཚོའི་གལ་གནད་ཆེ་ཤོས་དེ་ཚོ་མདུན་དུ་འཁྱེར་ཡོང་དགོས་པའི་སྐོར་གསུངས་པའི་རྗེས་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཚོའི་ཁྲོད་མཉམ་ལས་བྱེད་དགོས་པའི་སྐོར་རྒྱ་གར་གྱི་སྲིད་བློན Narendra Modi ཡིས་སྐུལ་མ་གནང་འདུག་དབྱིན་ཚིག་བསྡུས་མིང་དུ IMEC འམ། རྒྱ་གར་དཀྱིལ་ཤར་ཡུལ་གྲུ་དང་ཡུ་རོབ་དཔལ་འབྱོར་ས་རྒྱུད་བརྗོད་པ་དེ་ཨ་མི་རི་ཀ་དང་ཨ་མི་རི་ཀའི་མཐུན་ཕྱོགས་ཚོས་སྔ་ལོ་འཆར་གཞི་གསལ་སྟོན་གནང་བའི་རྒྱ་གར United Arab Emirates Saudi Arabia Jordan དང་དབྱི་སི་རལ་མཐུད་སྦྲེལ་བྱ་རྒྱུའི་མངོན་འདོད་ཅན་གྱི་གྲུ་གཟིངས་ནས་མེ་འཁོར་གྱི་སྦྲེལ་མཐུད་ཞིག་ཡིན་པ་རེད། ལས་འཆར་དེའི་དམིགས་ཡུལ་ནི་ཚོང་ལས་ཤུགས་ཆེ་རུ་དང་དངོས་ཟོག་སྐྱེལ་འདྲེན་མགྱོགས་དུ་གཏོང་རྒྱུ་ཡིན་པ་དང་ཡིན་ནས་དེ་ནི་མངའ་ཁུལ་ནང་རྒྱ་ནག་གི་ཤུགས་རྐྱེན་དང་རྨང་གཞིའི་འཛུགས་སྐྲུན་ཁག་གི་ནང་མ་འཛུགས་ཧ་ཅང་ཆེན་པོ་བྱས་ཡོད་པ་དེར་ཁ་གཏད་གཅོག་རྒྱུའི་ཐབས་ལམ་ཞིག་ཡིན་པ་ཡང་མཐོང་གི་ཡོད་པ་རེད།

ཡུལ་གྲུ་ཀ་ཏར་ལ་འཚམས་གཟིགས་ཕེབས་རྒྱུ་དེ་ནི་སོ་ཉུལ་བྱེད་ཀྱི་ཡོད་པའི་ཉེས་འཛུགས་ཐོག་སྲོག་ཐོག་ཉེས་ཆད་གཏོང་རྒྱུའི་ཁྲིམས་ཐག་བཅད་པའི་རྒྱ་གར་གྱི་མཚོ་དམག་མི་སྣ་ཟུར་པ་བརྒྱད་ཀ་ཏར་གྱིས་རང་དབང་གློད་གྲོལ་བཏང་བའི་རྗེས་བྱུང་བཞིན་ཡོད་པ་དང་གོང་ཞུས་རྒྱ་གར་གྱི་མཚོ་དམག་མི་སྣ་ཟུར་པ་བརྒྱད་རང་དབང་གློད་གྲོལ་ཐོབ་རྒྱུའི་ཐབས་ཤེས་འབད་བརྩོན་ནང་སྲིད་བློན་མོ་དྷིའི་སྐུ་སྒེར་གྱི་ཐད་ཀར་འབྲེལ་བ་ཡོད་པའི་སྐོར་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་ཡིས་བདུན་ཕྲག་སྔོན་མར་འགྲེལ་བརྗོད་གནང་ཡོད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན། འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། མཚམས་འདི་ལ་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་ནང་ལ་བོད་ཀྱི་ལོ་གསར་སྲུང་བརྩི་དང་འབྲེལ་བའི་གནས་ཚུལ་རྒྱང་སྲིང་ཞུས་པའི་དུམ་བུ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་བོད་ནང་དུ་ད་བོད་མི་ཚོ་ལ་དྲག་གནོན་གྱི་སྲིད་ཇུས་འདྲ་མིན་འཛིན་བཞིན་པ་དེ་གསར་བ་གང་ཡང་མ་རེད་དེ། ད་ལྟ་རྒྱ་ནག་གཞུང་གིས་བོད་མི་བཙན་བྱོལ་བ་ཚོའི་བོད་དུ་ཡོད་པའི་ཕ་མ་སྤུན་མཆེད་དེ་ཚོའི་བདེ་འཇགས་གཏའ་མ་ལ་བཞག་བྱས་བཙན་བྱོལ་བའི་ལས་འགུལ་དང། སྨྲ་བརྗོད་འགག་ཐབས་བྱེད་བཞིན་པ་སྙན་ཐོ་དེའི་ནང་དུ་བཀོད་ཡོད་པ་མ་ཟད་བཙན་བྱོལ་བོད་མིའི་ཁྲོད་དུ་རྒྱའི་གསང་ཉུལ་བ་འགྲེམས་འཇོག་བྱས་ཡོད་པའི་དོགས་སྣང་གི་འོག་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནུས་སྟོབས་ཇེ་ཞན་དུ་འགྲོ་བཞིན་པ་དང་བོད་མི་ཕན་ཚུན་བར་གྱི་ཡིད་ཆེས་ལ་དོ་ཕོག་ཐེབས་བཞིན་པ་སོགས་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་འཛམ་གླིང་ཁྱོན་ཡོངས་སུ་ཡོད་པའི་བོད་མི་བཙན་བྱོལ་བ་ལ་གཉའ་གནོན་བྱེད་བཞིན་པའི་སྐོར་ནས་སྙན་ཐོ་ཞིག་ཐོན་ཡོད་པ་དེ་རེད། སྙན་ཐོ་འདི་འདོན་སྤེལ་གནང་མཁན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་གདན་འདྲེན་ཞུས་ཏེ་སྙན་ཐོ་དེའི་སྐོར་གྱི་ཞིབ་ཕྲ་བགྲོ་གླེང་ཞུ་གི་ཡིན། ཐོག་མ་དེ་ལ་ད་ལྟ་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བྱས་དྲག་གནོན་ལབ་ན་འདྲ་ཡང་ན་གཉའ་གནོན་བྱེད་བཞིན་པ་འདིའི་སྐོར་ནས་ད་དཔེ་བཞག་ན་རྒྱ་ནག་གི་དབང་སྒྱུར་འོག་ཡོད་པའི་ཡུ་གུར་བ་ལ་དཀའ་སྡུག་མྱོང་བཞིན་པ་དེ་ཚོ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་འདི་འདྲའི་གི་སྙན་ཐོ་བཏོན་སོང་ད་ག་ནང་བཞིན་གྱི

རྒྱལ་སྤྱི་གི་སྤྱི་ཚོགས་ནང་ལོ་འདི་ག་ལ་ཡག་པོ་ཞིག་བསྐྱོད་ཤར་ཡོད་རེད་ད་ག་ནང་བཞིན་ཁྱབ་བསྒྲགས་ཤུགས་ཆེན་པོ་འགྲོ་གི་ཡོད་རེད་དེ་ཡིན་པ་ཡིན་ན་ང་ཚོའི་གི་བོད་པའི་གི་ད་ད་བཙན་བྱོལ་གི་སྤྱི་ཚོགས་ནང་ལོ་ལ་ཡོད་དེ་ད་བོད་མི་མང་པོ་ཞིག་ཡོད་ར་ཁོ་རང་ཚོ་ལ་ཡ་ད་ད་ལྟ་རྒྱ་ནག་གཞུང་གི་རྒྱལ་མཚམས་བརྒལ་ནས་གཉའ་གནོན་བྱེད་པའི་གི་གནས་སྟངས་འདི་ག་ལ་ད་ལྟ་བར་དུ་སྙན་ཐོ་གཅིག་མེད་དེ་བ་འདི་རྣམ་པ་སེའུ་ཞིའུ་ཞིག་རེད་ཨ་ནི་འདི་སྙན་ཐོ་དེ་འདྲ་གཅིག་བསྟན་དེ་རྡོག་རྡོག་གཅིག་མི་འདུག་བསམ་པ་ལ་རྒྱལ་སྤྱི་གི་སྤྱི་ཚོགས་ནང་ལོ་ལ་ཧ་ལམ་ད།

སྤྱི་ཚོགས་ནང་ལོ་དེ་འདྲས་ཅིག་ཁྱབ་བསྒྲགས་ཅིག་བྱེད་ཐུབ་པ་ཡིན་ན། ཨ་ནི་ཅིག་མ་འོངས་པར་ང་རང་ཚོ་འཐབ་རྩོད་ནང་ལོ་ཡིན་པ་ནས་དེ་འདྲས་ཅིག་ག་ལ་ཅིག་ཕན་ཐོགས་ཀྱི་རེད་བསམ་བསམ་གྱི་རེ་བ་ཅིག་ཞུས་ནས་ང་ཚོས་ཀྱི་སྙན་ཐོ་དེ་འདོན་ཡའི་གནས་སྟངས་ཅིག་ཆགས་རེད་ཨེ། གཉིས་པ་དེ་ལ་གནད་དོན་གནད་དོན་འདི་ཕྱི་ལོགས་ཅིག་ཁྱབ་བསྒྲགས་མ་བྱས་པའི་རྒྱུ་མཚན་ཅིག་ག་རེ་ཤག་ཟེར་ན། ང་ཚོས་ཀྱི་བོད་པའི་ཀྱི་བཙན་བྱོལ་གྱི་སྤྱི་ཚོགས་ནང་ལོ་ལ་ཡང་ད་ལྟ་རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་གཉའ་གནོན་ཅིག་ཡོད་ར། རྒྱུན་ལྡན་གྱི་རྣམ་པ་འདྲ་བོ་ཅིག་བཟོས་བཞག་པ་དེ་གསལ་པོ་ཞེ་པོ་རེད་ཤག། ག་རེ་ཟེར་ན། རྒྱ་ནག་གིས་རྒྱལ་མཚམས་ནས་བརྒལ་བའི་གཉའ་གནོན་བྱེད་བྱེད་ཀྱི་ཡོད་ལབ་དུས་ཙམ་པ་ལ་རྒྱལ་སྤྱིའི་གི་ཁྲིམས་ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་མང་པོ་ཞེ་པོ་ཅིག་དེ་དང་ལྡོག་ཕྱོགས་འགྲོ་གི་ཡོད་རེད་བ་དམིགས་བསལ་གི་འདི་ནང་ལོ་ལ། གང་ཟག་ཅིག་ད་སོ་སོའི་དམངས་དམངས་གཙོ་གི་ལུང་པ་ཅིག་ན་རང་དབང་གི་ལུང་པ་ཅིག་ན་བསྡད་ཡོད་དུས་ཙམ་པ་སོ་སོ་གི་འགྲོ་བ་མིའི་ཐོབ་ཐང་དེ་ཚོ་ལོངས་སུ་སྤྱོད་ལྷག་པར་དུ་སྨྲ་བརྗོད་རང་དབང་དང་བསམ་བློའི་རང་དབང་དང་གཅིག་གནས་ཚུལ་ཡར་མར་སྤེལ་གྱི་རང་དབང་དེ་ང་ཚོ་ལ་ཡོད་དུས་རྒྱ་ནག་གིས་རྒྱལ་མཚམས་བརྒལ་བྱས་གཉའ་གནོན་དེ་འདྲས་ཀྱི་རྐྱེན་གྱིས་ཨ་ནི་ཅིག་དེ་འདྲའི་ཐོབ་ཐང་རིགས་དེ་ལོངས་སུ་སྤྱོད་མ་ཐུབ་པའི་གནས་སྟངས་ཆགས་ཀྱི་ཡོད་དུས། དེ་འདྲས་ཀྱི་གནས་སྟངས་དེ་ང་ཚོས་ཀྱི་ཅིག་ཛ་དྲག་ཅིག་མ་བརྩིས་པ་ཡིན་ན་ཨ་ནི་ཅིག་ག་ལེ་ག་ལེ་ང་ཚོས་ཀྱི་སྤྱི་ཚོགས་ནང་ལོ་དེ་འདྲའི་ག་ལ་འཐབ་རྩོད་རྒྱུན་གནས་དེ་ཉམས་ཆག་ཅིག་ཡོང་གི་ཡོད་པ་དེ་ཅིག་ང་ཚོས་ཉེན་ཁ་ཅིག་མཐོང་རྗེས་ཨ་ནི་འདིའི་ག་ལ་ང་ཚོས་ཀྱི་སྙན་ཐོ་འདོན་ཡ་གི་གནས་སྟངས་དེ་འདྲ་ཞིག་ཆགས་རེད་ལགས། ལགས་སོ། ཨ་ནི་ད་ལྟ་ད་ཁྱེད་རྣམ་པ་གི་སྙན་ཐོ་དེའི་གསལ་སྒྲོག་ད་དེ་ཚོའི་ནང་ལ་བལྟ་ཡོང་དུས་སྐབས་ལ་དཔེ་བརྗོད་མང་པོ་བཀོད་བཞག་འདུག་གཙོ་བོ་རྒྱལ་མཚམས་བརྒལ་ནས་གཉའ་གནོན་བྱེད་ཀྱི་འདུག་ལབ་དུས་སྐབས་ལ། གཉའ་གནོན་ག་འདྲ་ག་འདྲའི་རིགས་བྱེད་ཀྱི་འདུག་ད་ཁྱེད་རྣམ་པ་གི་མི་མང་པོ་མཉམ་དུ་སྐད་ཆ་བཤད་དཔེ་བརྗོད་མང་པོ་ཡོད་ཀྱི་རེད་བ། ད་སྤྱི་བཏང་གི་ད་ལྟ་རྒྱལ་མཚམས་བརྒལ་ནས་གཉའ་གནོན་ཟེར་དུས་ཙམ་པ་ལ་ཡ་ད་འདི། རྒྱལ་སྤྱིའི་སྤྱི་ཚོགས་ནང་ལོ་ལ་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ལས་ཀ་བྱེད་མཁན་ཚོགས་པ་མང་པོ་ཅིག་ཡོད་ར་ཁོ་རང་ཚོས་ཀྱི་རྒྱལ་མཚམས་བརྒལ་ནས་གཉའ་གནོན་བྱེད་སྟངས་འདི་ག་ལ་འགྲེལ་བཤད་རྒྱག་སྟངས་མ་འདྲ་མ་འདྲ་མང་པོ་ཅིག་འདུག་དེ་ཡིན་པ་ནི་ད་ལྟ་ང་ཚོས་ཀྱི་ད་ལྟའི་སྙན་ཐོ་འདི་བོད་པའི་ཀྱི་སྤྱི་ཚོགས་ལ་ཅིག་གཞི་བཞག་བྱས་སྙན་ཐོ་ཅིག་ཡིན་དུས་ཙམ་པ་ལ་ང་རང་ཚོས་ཀྱི་རྒྱལ་མཚམས་བརྒལ་ནས་གཉའ་གནོན་ཟེར་ན་ག་འདྲས་ཅིག་ལ་ངོས་འཛིན་གྱི་ཡོད་ལབ་ཡ་འདི་ང་ཚོས་ཀྱི་ད་ལྟ་རྒྱལ་སྤྱིའི་ཀྱི་ད་ལྟ་འགྲོ་བ་མིའི་ཐོབ་ཐང་གི་རྟོག་ཞིབ་ཚོགས་པ་ད་ལྟ་རང་དབང་ཁང་པ་ཡོད་ར་ཁོ་རང་ཚོས་ཀྱི་རྒྱལ་མཚམས་བརྒལ་ནས་གཉའ་གནོན་འདི་འགྲེལ་བཤད་རྒྱག་སྟངས་འདི་ང་ཚོས་ཀྱི་སྤྱི་ཚོགས་འདི་དང་ཏག་ཏག་འབྲེལ་བ་འགྲོ་རྒྱུ་རེད་ཤག་ད་ཁོ་རང་ཚོས་ཀྱི་རྒྱལ་མཚམས་བརྒལ་ནས་གཉའ་གནོན་བྱེད་དུས་ཙམ་པ་ལ་ཡ་གཅིག་རྒྱལ་ཁབ་གཅིག་གི་སོ་སོའི་ཀྱི་ས་མཚམས་ནས་བརྒལ་བྱས

ཁོ་རང་ཚོས་ཀྱིས་འབད་བརྩོན་ཅིག་བྱེད་བྱས་ད་ལྷག་པར་དུ་བོད་ནང་ལོ་ཡོད་དེའི་བོད་མི་དང་ད་ག་ནང་བཞིན་གྱི་བཙན་བྱོལ་ལ་ཡོད་དེའི་བོད་མི་ཁོ་རང་ཚོ་གཉིས་ཀྱི་བར་རུ་ལ་འབྲེལ་བ་འདི་རྩ་བ་ནས་མེད་པ་བཟོ་ཡ་དང་ཨ་ནི་ཅིག་ཕར་ཚུར་འབྲེལ་གཏུག་བྱས་ཏེ་ཅིག་ཁག་པོ་ཞེ་པོ་ཞིག་བཟོ་ཡ་ཀྱི་གནས་སྟངས་ཅིག་ཡོད་དེ་བ་འདི་གསལ་པོ་ཞེ་པོ་ཞིག་རེད་ཤག་གཉིས་པ་འདི་ལ་ཡ་ཨ་ནི་ཅིག་རྒྱ་ནག་གཞུང་གིས་ག་ལ་བ་རེད། བོད་པའི་ཀྱི་བཙན་བྱོལ་གྱི་སྤྱི་ཚོགས་ནང་ལོ་ལ་སོ་པ་རིགས་དེ་འདྲ་བཏང་བྱས་ཨ་ནི་ཅིག་སྤྱི་ཚོགས་ནང་ལོ་ཀྱི་མི་གི་ཡ་མ་ལ་གནས་ཚུལ་དེ་ཚོ་བསྡུ་རུབ་བྱེད་ཡ་ད་འདི་སོ་པ་རིགས་དེ་བཏང་ཡ་ལབ་དུས་དངོས་སུ་མི་སྣ་རང་བཏང་ཡ་དང་ད་ག་ནང་བཞིན་གྱི་ཨ་ནི་དེང་སང་གི་དུས་ཚོད་ལ་སྤྱི་ཚོགས་དྲ་ལམ་དེ་ཤུགས་ཆེན་པོ་ཞེ་པོ་ཆགས་ཡོད་དུས་སྤྱི་ཚོགས་དྲ་ལམ་གྱི་བརྒྱུད་ནས་ཡང་གཅིག་བོད་པའི་གི་འཐབ་རྩོད་ཀྱི་དོན་དུ་ལས་ཀ་བྱེད་མཁན་ཡིན་དེ་འདྲའི་འདྲ་བོ་དང་གཅིག་བོད་པའི་གི་སྤྱི་ཚོགས་འཐབ་རྩོད་ལ་གཅིག་སེམས་ཤུགས་ཞེ་པོ་ཡོད་དེ་བའི་ཀྱི་རྣམ་པ་དེ་འདྲའི་གི་བརྒྱུད་བྱས་ད། རྡོག་རྡོག་དེ་ཚོ་ཁོ་རང་ཚོ་ད་འཐབ་རྩོད་ད་ལྟ་རྒྱ་ནག་གི་འཐབ་རྩོད་བྱེད་དགོས་ཀྱི་མི་སྣ་རང་རེད་ཁོ་རང་ཚོས་དེ་འདྲའི་འདྲ་པོ་རྣམ་པ་ཁྱེར་བྱས་ཨ་ནི་སྤྱི་ཚོགས་ནང་ལོ་ལ་ཡ་ཡ་མ་མི་གི་གནས་ཚུལ་དེ་ཚོ་ཡ་བསྡུ་རུབ་བྱས་ཅིག་ཨ་ནི་སྤྱི་ཚོགས་ནང་ལོ་ལ་ཡ་གཅིག་ཨ་ཕན་ཚུན་ཡིད་ཆེས་ཐ་ན་ཡིད་ཆེས་བརླག་ཡ་དེ་འདྲའི་བཟོ་ཡ་གི་གནས་སྟངས་དེ་འདྲ་གཅིག་ཆགས་ཀྱི་འདུག་ཨ་ནི་གསུམ་པ་དེ་ལ་ད་གཅིག་ཨ་བོད་ནང་ལོ་ཡོད་དེ་བ་ནང་མི་ཡོད་དེ་བ་གལ་སྲིད་བཙན་བྱོལ་ནང་ཡོད་པ་ན་ཁོ་རང་ཚོ་ལ་ཡ་ཨ་ནི་ཕ་གི་ནང་ལོ་ལ་ཡོད་དེ་བའི་གི་ཨ། བོད་མི་ཚོ་ལ་གཅིག་ད་ཁོ་རང་ཚོས་ཀྱིས་འཇིགས་སྐུལ་བྱས་ཡ་ད་ཉེན་བརྡ་སྤྲད་ཡ་ད་ད་ག་ནང་བཞིན་གྱིས་ཞེད་སྣང་བསྐུལ་བྱས་ཨ་ནི་ཕྱི་ལོགས་ལ་ཡོད་དེ་ཁོ་རང་ཚོའི་གི་སྤུན་མཆེད་དེ་ཚོ་ལ་ཡ་ད་ག་རེ་ལབ་དགོས་རེད་འཐབ་རྩོད་ང་ཚོའི་གི་འཐབ་རྩོད་ཀྱི་ནང་ལོ་ལ་ད་མཉམ་ཞུགས་བྱེད་དེ་ངེས་ཡིན་པ་ཡིན་ན་དེ་འདྲ་ཅིག་རྩ་བ་ནས་བྱེད་མ་ཐུབ་པ་བཟོ་ཡ་ད་ཨ་ནི་ཅིག་ནུས་པ་ཡིན་ན་བརླག་པ་དེ་འདྲའི་གི་གནས་སྟངས་ཅིག་རྣམ་པ་གསལ་པོ་ཞེ་པོ་རེད་བྱས་བཞི་པ་འདི་ལ་ཡ་ད་འདི་ཆགས་ཀྱི་འདུག་བོད་ནས་ཡིན་པ་ཡིན་ན་ད་བོད་ནས་ནི་ཅིག་སོ་སོའི་སྤུན་ཀྱག་ཕ་མ་སྤུན་མཆེད་ཡིན་ནའི་རེད་སྤུ་གུ་ཡིན་པ་ཡིན་ནའི་རེད་ཅིག་རྒྱ་གར་ལ་སློབ་སྦྱོང་བྱས་བསྡད་པ་དང་ཅིག་དཔལ་འབྱོར་གྱི་རྒྱུད་ནས་ཅིག་རོགས་རམ་བྱས་བསྡད་ཡོད་ར། དེ་འདྲའི་བརྒྱུད་ལམ་མང་པོ་ཅིག་བཀག་བྱས་ཨ་ནི། ཅིག་ད་ལམ་ཀ་དེ་ཁོ་རང་དཔལ་འབྱོར་གྱི་ཐོག་ནས་མང་པོ་ཅིག་བཀག་བྱས་ཨ་ནི། ཅིག་གི་ཕར་ཚུར་གྱི་ད་ག་རེ་ལབ་དགོས་རེད་ནུས་པ་དེ་ཚོ་ཡིན་ནའི་ཅིག་ཡ་མ་ད་ཅིག་བཀག་སྡོམ་བྱས་ད་ཨ་ད་ག་ནང་བཞིན་གྱི་སེམས་ཁམས་ཀྱི་ཐོག་ནས་དཀའ་ངལ་མང་པོ་ཅིག་སྤྲད་བསྡད་ཨ་དེ། རྣམ་པ་གསལ་པོ་ཞེ་པོ་རེད་ཤག་ད་འདི་འགྲོ་བཞིན་མི་ན་ང་ཚོའི་གི་ད་ད། སྙན་ཐོ་འདི་ནང་ལོ་ལ་བཀོད་བཞག་པའི་ད་མྱོང་ཚོར་མང་པོ་ཅིག་བཀོད་ཡོད་ར་འདི་ནང་ལོ་ནས་འདི་བཞི་འདི་ད་མང་ཤོས་འདྲ་པོ་ཅིག་དེ་འདྲའི་འདྲ་པོ་ཅིག་མིག་ཏུ་ལོང། ལགས་སོ་ད་ལྟ་ཁྱེད་རྣམ་པ་གི་དོན་ཚན་གཙོ་བོ་བཞི་དེའི་ནང་ལ་དོན་ཚན་ཐ་མ་དེ་བོད་ནང་གི་ཕ་མ་སྤུན་མཆེད་སོགས་ནས་དངུལ་གཏོང་ལེན་མི་ཐུབ་པ་བཟོས་ནས་བཙན་བྱོལ་བོད་མིའི་འཚོ་བར་དཀའ་ཁག་སྤྲོད་ཐབས་བྱེད་བཞིན་པ་ཟེར་ཡ་འདི་ད་བཙན་བྱོལ་བོད་མི་དེ་ཚོ་ལ་ཡར་བསྐུར་ཐུབ་དགོས་པ་མ་རེད་ད་ནང་བཞིན་གི་ཡ་ཕྱི་ལོགས་ན་ཡོད་པ་གི་བོད་མི་ཁ་ཤས་ཀྱིས་སོ་སོའི། ཕ་ཡུལ་ད་ཅིག་གྲོང་གསེབ་དང་དེ་འདྲའི་ཡིན་དེ་ཡང་སློབ་གཉེར་གནང་མཁན་དང་དེ་འདྲའི་ལ་ཕར་ཆེ། སློབ་ཡོན་དང་དེ་འདྲའི་བསྐུར་དགོས་བསམ་པ་དེ་འདྲའི་བྱུང་བ་ཡིན་ན་ཡང་ཕར་ཆེ། ད་ལས་མ་ཐུབ་ཡ་དང་དེ་འདྲའི་གི་དཀའ་ངལ་ཅིག་འདུག་བསམ་གི་འདུག་ཡར་བསྐུར་ཡ་གཅིག་པོ་མ་ཡིན་པ་བྱས་ཡང་ཕར་འགྲོ་ཡ་དེ་ཡང་དཀའ་ལས་ཅིག་འདུག་བསམ་གི་འདུག་དེ་ནས་ད་ལྟ་སྒང་ནས་བསྟན་འཛིན་ཟླ་བ་ལགས་གསུངས་སོང་ང་ཚོ་བཙན་བྱོལ་བོད་མི་དེ་ཚོ་གི་རྒྱ་མི་ཡི་གི་ད་ལྟ་གཉའ་གནོན་བྱེད་བཞིན་པ་དེ

ལྷ་ས་ནང་ལོ་ལ་གཅིག་སྒེར་ལངས་དེ་འདྲ་ཤུགས་ཆེན་པོ་ཞེ་པོ་ཅིག་བྱུང་ཡོད་རེད་སྐབས་དེ་དུས་ཡིན་པ་ཡིན་ན་ད་རྒྱ་ནག་གཞུང་གིས་དེ་དུས་ཁོ་རང་ཚོས་ཀྱིས་ད་རྣམ་པ་འདྲ་པོ་ཅིག་བསམ་བློ་དེ་འདྲ་ཅིག་ག་རེ་སླེབས་ཤག་ཟེར་ན། ཧ་ལམ་ད་བོད་ནང་ལོ་གི་གཅིག་ངོ་རྒོལ་ད་དེ་འདྲའི་སྒེར་ལངས་དེ་འདྲའི་རིགས་དེ་ཕྱི་ལོགས་ན་ཡོད་དེ་བོད་མི་བོད་མི་ཚོས་གིས་ཨ་ནི་གཅིག་ཡ་གཅིག་བསླངས་བཞག་པ་དེ་འདྲ་ཅིག་ཡིན་པ་ཁོ་རང་ཚོས་ཀྱིས་ཅིག་ངོ་བོ་ཅིག་དེ་འདྲ་ཅིག་མཐོང་བྱས་ཨ་ནི་ཉེན་ཁ་ཅིག་མཐོང་བྱས་ཨ་ནི་སྐབས་དུས་དེ་ནས་ཁོ་རང་ཚོས་ཀྱིས་ད། ག་རེ་ལབ་དགོས་རེད་རྒྱལ་བ་རིན་པོ་ཆེ་གི་ད་ང་ཚོའི་གི་རྒྱལ་བ་རིན་པོ་ཆེ་ཨ་ནི་རྒྱལ་སྤྱིའི་གི་སྤྱི་ཚོགས་ནང་ལོ་ལ་ཡག་ཚོགས་ཆེན་ཁག་ལ་ཡག་མར་བཅར་དུས་ཡིན་པ་ནས་ག་དུས་ཡིན་པ་ནས་རྒྱ་ནག་གཞུང་གི་དེ་འདྲ་ལ་སྐྱོན་འཛུགས་བྱས་ད་ཨ་ནི་གཅིག་ང་ཚོའི་གི་བཙན་བྱོལ་ནང་ཡོད་དེ་བས་ད་གཞུང་དང་གཞུང་འབྲེལ་མ་ཡིན་པ་ཚོགས་པ་མང་པོ་ཅིག་ཡོད་ད་ཁོ་རང་ཚོའི་ནང་ལོ་གི་ལས་ཀ་བྱེད་སྟངས་དེ་ག་འདྲ་ཡིན་པ་དེ་འདྲའི་སྒང་ལ་གཅིག་དོ་སྣང་བྱས་ད་སྟངས་འཛིན་བྱས་དེ་འགོ་འགོ་ཚུགས་བཞག་པ་གཅིག་རེད་ཤག་ཨ་དེ་ནས་མར་དུས་ཚོད་ད་ཡོད་དེ་ཉིས་སྟོང་བརྒྱད་ལ་གཅིག་ལྟ་བ་ཡིན་པ་ཡིན་ན་ཨ་ནི་ཉིས་སྟོང་བརྒྱད་ལ་ཡང་ཡང་བསྐྱར་ང་ཚོའི་བོད་ནང་ལོ་ལ་ད་གྱེན་ལངས་ཆེན་པོ་ཞེ་པོ་ཞིག་བྱུང་བ་རེད་ད་སྐབས་དེ་དུས་ཨ་ནི་རྒྱ་ནག་གཞུང་གི་ད་ཅིག་ཐག་ལ་ནས་ཅིག་གཅོད་ཅེས་ཨ་ནི་ཅིག་ད་ཕ་གི་ནང་ལོགས་ལ་ཅིག་བརྡབ་གསིག་ཤུགས་ཆེན་པོ་ཡོང་ཡ་དེ་ཕྱི་ལོགས་རང་ནས་དེ་ཅིག་འཇིགས་སྐུལ་བྱེད་ནས་ཡོང་གི་ཡོད་དུས་ཙམ་པ་ལ་ཡ་ཨ་ནི་ཕྱི་དང་ནང་ལོགས་གཉིས་ཀའི་ལ་ཡོད་དེ་བོད་མི་ཚོ་གི་འབྲེལ་བ་དེ་ད་ཅིག་མེད་བ་བཟོ་ཡ་དེ་ཁོང་ཚོས་ཀྱི་གནད་འགག་ཅིག་མཐོང་བྱས་ད་དུས་དུས་ཡིན་པ་ཡིན་ན་ད་ཅིག། སྔོན་མ་ཡིན་ན་དཔེར་ན་ད་ཅིག་ཁོ་རང་ཚོས་ཀྱི་སྟངས་འཛིན་བྱེད་ས་འདི་ལྟ་ང་ཚོས་ཀྱི་བླ་ན་མེད་པའི་དབུ་འཁྲིད་རྒྱལ་བ་རིན་པོ་ཆེ་ཆགས་བསྡད་ཡོད་རེད་ད་ག་ནང་བཞིན་གྱི་གཞུང་འབྲེལ་ཚོགས་པ་ཁག་གི་ག་ལ་སྐུ་ཚབ་ཁག་ཆགས་བསྡད་ཡོད་རེད། ཉིས་སྟོང་བརྒྱད་ཀྱི་རྗེས་ལ་ཡང་ད་ཅིག་རྒྱུན་ལྡན་གྱི་མི་སྣ་ང་ཚོས་ཀྱི་ད་བོད་ནང་ལ་ཡོད་དེ་བ་འབྲེལ་བ་བྱས་བསྡད་མཁན་རྒྱུན་ལྡན་གྱི་མི་སྣ་ཡོད་ར་ཁོ་རང་ཚོ་ལ་ཅིག་ད་ཁོང་ཚོས་ཀྱི་དམིགས་སུ་བཀར་བྱས་ཨ་ནི་སྟངས་འཛིན་བྱེད་ཡ་ད་དེ་འདྲའི་ཅིག་འགྱུར་བ་ཤུགས་ཆེན་པོ་ཞིག་ཐོན་ཡོད་དུས་ད་དེ་ལོ་ཉི་ཤུ་སུམ་ཅུ་སྐོར་ར་ད་རྒྱ་ནག་གིས་དེ་འདྲའི་ཅིག་ག་སྟངས་འཛིན་བྱེད་དུས་ཙམ་པ་ང་ཚོའི་གི་རྣམ་པ་བོད་པའི་གི་བཙན་བྱོལ་སྤྱི་ཚོགས་ནང་ལོ་རྣམ་པ་ཅིག་ག་རེ་སླེབས་འདུག་ཟེར་ན་ད་དེ་ད་ཡིན་ཤག་ཤག་ཅིག་བྱས་ཅིག་ར་ཅིག་རྒྱ་ནག་གིས་དེ་འདྲ་བྱས་དེ་ད་ཨོ་ཡིན་ཤག་ཤག་ཅིག་བྱས་ཨ་ནི་ཕ་མ་སྤུན་མཆེད་འབྲེལ་བ་བྱས་ར་ཡོང་མི་འདུག་ལ་དེ་ཅིག་ཁོང་ཚོའི་གི་དེ་རྒྱལ་སྤྱིའི་གི་ཁྲིམས་དེ་ཚོ་ཅིག་ག་ལ་འོ་རེད་འགལ་གྱི་མེད་པ་གི་ད་ཅིག་ཡིན་ཤག་ཤག་འདྲ་པོ་ཅིག་དེ་འདྲའི་འདྲ་པོ་ཅིག་རྣམ་པ་དེ་གཉིས་དེ་འདྲ་ཅིག་སླེབས་མེད་འགྲོ་ཚུལ་བསམ་གི་འདུག་ལགས་འོ། ཁྱེད་རྣམ་པ་གི་བརྒྱུད་རིམ་འདིའི་ཁྲོད་ནས་རྒྱ་ནག་གི་ད་ལྟ་རྒྱལ་མཚམས་བརྒལ་བའི་གཉའ་གནོན་ལམ་སྣ་འདྲ་དུས་ཀྱི་ཚོར་བ་དང་ཨ་ནེ་དོགས་ཟོན་གྱི་སྒང་ནས་ཡ་སྐད་ཆ་བཤད་མ་ཐུབ་མཁན་ད་ཞིབ་འཇུག་གི་དཔེ་མཚོན་དེ་འདྲས་བྱུང་སོང་ངམ། ལགས། དེ་འདྲས་ཏན་ཏན་མང་པོ་བྱུང་སོང་ང་རང་ཚོས་ཀྱི། ད་ལྟ་སྙན་ཐོ་ནང་ལོ་ལ་དངོས་སུ་ནི། ཡང་མ་སོ་སོའི་མྱོང་ཚོར་བསྡུས་བྱ་བ་དེ་འདྲས་བརྒྱད་ཅུ་ལྷག་ཞིག་ཡོད་རེད་ད་དེའི་ནང་ལོ་ལ། མི་སུམ་ཅུ་མ་ཟིན་ཙམ་ཞིག་གིས་ང་ཚོས་ཀྱི་ད་བདེ་འཇགས་དང་དེ་འདྲའི་རྐྱེན་གྱིས་ཨ་ནེ་སྐད་ཆ་དེ་འདྲས་བཤད་ཐུབ་ས་མ་རེད་དེ་འདྲས་མང་པོ་ཞིག་བྱུང་སོང། གདོང་ལེན་བྱས་ཀྱི་ང་ཚོའི་གི་འཆར་གཞི་དེ་འདྲ་མ་བཏིང་བ་ཡིན་པ་ཡིན་ན་ག་ལེ་ག་ལེ་ང་ཚོའི་གི་ག་ལ་བ་རེ་བཙན་བྱོལ་གྱི་སྤྱི་ཚོགས་ནང་ལོ་ག་ཚོགས་པ་ཡིན་པ་ཡིན་ནའི་འཐབ་རྩོད་གི་ཅིག་བགྲོད་རིམ་ཡིན་པ་དེ་ཚོའི་གི་ནུས་པ་དེ་ཆག་ཡ་དེ་ཉེན་ཁ་ཏན་ཏན་གཅིག་གཉིས་གི་ཡོད་རེད་བསམ་གྱི་འདུག་ལགས། ད་སོ་ཨ་ནེ་བསྟན་འཛིན་ཟླ་བ་ལགས། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ངོས་ནས། རྒྱལ་མཚམས་བརྒལ་ནས་རྒྱ་ནག་གིས་བཙན་བྱོལ་བོད་མི་ལ་དྲག་གནོན་བྱེད་བཞིན་པའི་ད་ལྟ་སྙན་ཐོ་བཏོན་པ་དེའི་སྐོར་ཞིབ་ཕྲ་ངོ་སྤྲོད་གནང་རོགས། ང་ཚོ་དེ་རིང་གི་ལས་རིམ་ཁག་ཡོངས་རྫོགས་པ་མཇུག་མ་སྒྲིལ་བའི་གོང་ལ་གལ་ཆེའི་གསར་འགྱུར་སྙིང་བསྡུས་ཁག་ཅིག་སླར་ཡང་སྙན་སྒྲོན་ཞུ་གི་ཡིན། ཨུ་རུ་སུས་ཡུཀ་རེན་བཙན་འཛུལ་བྱས་ཏེ་ལོ་ངོ་གཉིས་འཁོར་ལ་ཉེ་བའི་སྐབས་སུ་ཨ་མི་རི་ཀའི་བདེ་སྲུང་དྲུང་ཆེ་ལོ་ཡིད་ཨོ་སི་ཊིན་གྱིས་མཐུན་ཕྱོགས་རྒྱལ་ཁབ་ཚོའི་མཉམ་དུ་ཡུཀ་རེན་ལ་རོགས་རམ་བྱ་ཕྱོགས་ཐད་ལ་དྲ་ལམ་ཐོག་ནས་ཚོགས་འདུ་སྐོང་འཚོགས་དང་གཙོ་སྐྱོང་གནང་ཡོད་པ་རེད། ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མ་ནས་ཡུཀ་རེན་དང་ཨི་སི་རལ་ཐའེ་ཝན་བཅས་ཀྱི་ཆེད་དུ་ཨ་སྒོར་ཐེར་འབུམ་དགུ་བཅུ་གོ་ལྔ་ལྷག་ཙམ་ཞིག་གཏོང་རྒྱུའི་ཐོག་ལ་མོས་མཐུན་གནང་ཡོད་པ་རེད། ཕྱི་རྒྱལ་གྱི་རོགས་རམ་གྱི་གྲོས་འཆར་དེར་གྲོས་ཚོགས་གོང་མའི་འཐུས་མི་བདུན་ཅུ་དོན་དགུས་རྒྱབ་སྐྱོར་དང་འཐུས་མི་ཉི་ཤུ་རྩ་དགུས་དགག་བྱ་བྱས་ཏེ་མང་མོས་ཀྱི་ཐོག་ནས་གཟའ་མིག་དམར་ཉིན་ལ་གཏན་འབེབས་བྱུང་ཡོད་པ་རེད། ཨི་སི་རལ་གྱིས་གྷ་ཛའི་ལྷོ་ཕྱོགས་ཁུལ་ལ་དམག་འཐབ་བྱ་རྒྱུ་མེད་ལུགས་རེས་གཟའ་ལྷག་པའི་ཉིན་ཏུར་ཀི་གི་སྲིད་འཛིན་རེ་སེབ་ཏཱ་ཡིབ་ཨེར་དོ་གན་དང་ཨི་ཇིབ་ཀྱི་མགོ་ཁྲིད་གཉིས་ཀྱིས་དགོས་འདུན་བཏོན་ཡོད་པ་རེད། དེ་ཡང་འདས་པའི་ལོ་ངོ་མང་པོའི་རིང་ཏུར་ཀི་དང་ཨི་ཇིབ་གཉིས་ཀྱི་འབྲེལ་ལམ་ཧ་ཅང་སྡུག་པོ་བྱུང་ཡོད་ཅིང་ཉེ་བའི་དུས་སུ་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་ཇེ་བཟང་དུ་འགྲོ་འགོ་ཚུགས་ཡོད་པ་རེད། དཀྱིལ་ཤར་ཡུལ་གྲུ United Arab Emirates ལ་འཚམས་གཟིགས་གནང་བའི་རྗེས་སུ་ཏུར་ཀི་གི་སྲིད་འཛིན་ཨི་ཇིབ་ཀྱི་རྒྱལ་ས་ཀའི་རོ་ལ་ཆེད་ཕེབས་གནང་བ་དེ་ནི་འདས་པའི་ལོ་ངོ་བཅུ་ཕྲག་གཅིག་གི་རྗེས་སུ་ཏུར་ཀི་གི་སྲིད་འཛིན་ཞིག་ཨི་ཇིབ་ལ་ཕེབས་པ་ཡང་ཐོག་མ་དེ་ཆགས་ཀྱི་འདུག། ཟླ་ཉིན་སྤྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་ལ་ཧ་མཱ་སི་ཡིས་ཨིསི་རེལ་ཐོག་ལ་བཙན་རྒོལ་བྱས་པའི་སྐབས་སུ་བཙན་ཁྲིད་བྱུང་བའི་མི་སྣའི་ནང་མི་ཁག་ཅིག་གིས་རྒྱལ་སྤྱིའི་ནག་ཉེས་ཁྲིམས་ཁང་གིས་ཧ་མཱ་སི་ཡིས་མི་སྣ་བཙན་ཉར་བྱས་པའི་ཐོག་ལ་ཁྲིམས་བཤེར་བྱེད་རོགས་ཅེས་ཞུ་འབུལ་བྱས་འདུག། གཟའ་འཁོར་རྗེས་མ་དཀྱིལ་ཤར་ཡུལ་གྲུ་ཀ་ཏར་ནང་ལ་ཀ་ཏར་ནང་ཨབ་གྷ་ནི་སི་ཐན་གྱི་གནད་དོན་ཐད་ལ་ཉིན་གྲངས་གཉིས་ཀྱི་རིང་རྒྱལ་སྤྱིའི་རང་བཞིན་ལྡན་པའི་ལྷན་འཛོམས་ཤིག་གནང་འཆར་ཡོད་འདུག་ལྷན་འཛོམས་འདི་ལ་ཨབ་གྷ་ནི་སི་ཐན་དབང་སྒྱུར་བྱེད་མཁན་ཏཱ་ལི་བན་ཚོགས་པའི་སྐུ་ཚབ་ཚོ་ཡང་ཆེད་ཕེབས་གནང་རྒྱུའི་རྒྱལ་ཚོགས་ཀྱིས་རེ་བ་བྱེད་ཀྱི་ཡོད་པ་རེད། མཚམས་འདི་ནས་ང་ཚོ་དེ་རིང་གི་ལས་རིམ་ཁག་ཡོངས་རྫོགས་པ་མཇུག་བསྒྲིལ་བ་ཡིན། ང་ཚོ་དེ་རིང་གི་ལས་རིམ་དེ་གཙོ་གཉེར་ཞུ་མཁན་ང་རིག་འཛིན།